བའི་སྤྱོད་པ་མཐོང་ངོ་ཞེས་སོགས་སོ། སམ་པུ་ཊ་ཡི་རྒྱུད་འགའ་ཞིག་ལས་ཀྱང། གང་ཕྱིར་ཕྱོགས་བཅུའི་སངས་རྒྱས་དང་བྱང་ཆུབ་སེམས་དཔའི་བསོད་ནམས་དང། བྱང་ཆུབ་སེམས་དཔའི་བསོད་ནམས་པས། སློབ་དཔོན་བ་སྤུའི་ཁུང་གཅིག་མཆོག། ཁུང་གཅིག་མཆོག་དེ་ཕྱིར་སློབ་དཔོན་མཆོད་བྱེད་པ། སངས་རྒྱས་བྱང་ཆུབ་སེམས་དཔས་གཟིགས་ཞེས་གསུངས་ཏེ་དེ་ཡི་ཐད་ཀྱི་འགྲེལ་པ་མན་སྙེ་ལས། མ་ནོར་བ་སྟོན་པའི་རྡོ་རྗེ་སློབ་དཔོན་ལ་རྒྱལ་བ་རྣམས་ཀྱིས་ཀྱང་མཆོད་པའི་གནས་སུ་མཛད་ན་སློབ་མ་རྣམས་ཀྱིས་ལྟ་ཅི་སྨོས་ཞེས་དགོངས་པར་གསུངས་སོ། གཞན་ཡང་རྒྱུད་མང་པོ་ལས་སོགས་སོ།

ཡང་བདེ་གཤེགས་སྐུ་གསུམ་ཞེས་སོགས་དེ་ཡིས་ཕྱིའི་ཡོན་ཏན་དང་ཁྱོད་ཀྱི་ཕུང་ཁམས་ཞེས་སོགས་དང་ཀུན་མཁྱེན་ཡེ་ཤེས་ཞེས་སོགས་ཚིགས་བཅད་གཉིས་པོ་དེ་ནང་གི་ཡོན་ཏན་དང་སྒྲིབ་མེད་ལྷན་སྐྱེས་ཞེས་སོགས་ཚིགས་བཅད་གཅིག་གསང་བ་དང་དེ་ཁོ་ན་ཉིད་གཉིས་ཀའི་གསོལ་འདེབས་སུ་མཛད་དེ། དེ་ལྟར་བཤད་ཚུལ་མང་དུ་སྣང་ན་ཡང་གདུལ་བྱ་རང་གི་མོས་པ་ཡིས་གསོལ་བ་འདེབས་པ་ལ་དོན་འདྲའོ། འོན་ཀྱང་བློ་གྲོས་ཆེན་པོ་རྣམས་ལ་དེ་དག་གི་དོན་བདུད་རྩིའི་བློ་གྱིས་བསྟན་ནས་མདོ་སྔགས་ཀྱི་ལམ་སྤྱི་དང་ཁྱད་པར་སྔགས་ཀྱི་ལམ་རིམ་གཉིས་ཀྱི་གནད་ལས་བརྩམས་ཏེ་གོ་བ་སྐྱེ་ཚུལ་མང་དུ་ཡོད་སྣང་ངོ། དེ་ལྟར་ཡང་དེའི་གསོལ་བ་འདེབས་ཚུལ་ནི་ཕྱོགས་བཅུ་གཞན་ན་བཞུགས་པའི་སངས་རྒྱས་ཐམས་ཅད་ཀྱིས་བདག་དང་བདག་འདྲ་བའི་སྙིགས་མ་ལྔ་བདོ་ཡི་འགྲོ་བ་སངས་རྒྱས་དངོས་སུ་མཐོང་བའི་སྐལ་བ་མེད་པ་རྣམས་རྗེས་སུ་བཟུང་བའི་ཆེད་དུ་བདག་ཅག་རང་དང་སྐལ་བ་མཉམ་པའི་ཐ་མལ་པའི་གཟུགས་སུ་སྤྲུལ་ཏེ། མན་ངག་གི་གནད་རྣམས་རྫོགས་པར་བསྟན་ཏེ་སངས་རྒྱས་ཀྱི་སར་འཁྲིད་པར་མཛད་པ་ཡིན་པས་ན་ཐུགས་རྗེ་ཚད་མེད་དུ་མྱུར་དུ་གོ་བར་བསྒོས་ཤིག།

སྐུ་གསུང་ཐུགས་གསུང། སྐུ་གསུང་ཐུགས་གསུམ་དེ་རྒྱན་གྱི་འཁོར་ལོ་དེ་ནི་ང་རང་ཚོ་གདུལ་བྱ་ཐ་མལ་པ་རྣམས་ཀྱིས་མཇལ་ཡས་སྐལ་བ་ཡོད་མ་རེད། དེ་ལྟ་བུ་ཨ་ནི་སྙིགས་མ་ལྔ་བདོ་བའི་ཤིན་ཏུ་བདོ་བའི་སྐབས་སུ། ཐ་མལ་པའི་ཚུལ་བཟུང་བྱས་ནས་རང་ལ་དངོས་སུ་བཟུང། མཇལ་རྒྱུ་ཡོད་པ་དང། དངོས་སུ་ཆོས་ཉན་རྒྱུ་ཡོད་པ་དེ་ལྟ་བུ་ཨ་ནི་ཐ་མལ་གཟུགས་སུ་སྤྲུལ་ནས་མན་ངག་ཡོངས་སུ་རྫོགས་པར་བསྟན་པ་དེ་བཀའ་དྲིན་ཤིན་ཏུ་བས་སངས་རྒྱས་ཐམས་ཅད་ལས་ཀྱང་བཀའ་དྲིན་ཆེ་བ་རེད་ཟེར་ནས་ཐུགས་སུ་གསོལ་བ་འདེབས་པ་དེ་ཡིན་པ་རེད། བདེ་གཤེགས་སྐུ་གསུམ་རྒྱན་གྱི་འཁོར་ལོ་ནི་ཐབས་མཁས་སྒྱུ་འཕྲུལ་དྲ་བའི་འཇོ་སྒེག་ལས་ཐ་མལ་ཚུལ་གྱིས་འགྲོ་བ་འདྲེན་མཛད་པའི་སྐྱབས་མགོན་ཐུགས་རྗེ་ཅན་ལ་སོགས་ཞེས་བརྗོད་དོ། བདེ་གཤེགས་སྐུ་གསུམ་རྒྱན་གྱི་འཁོར་ལོ་ཞེས་པ་ནི་རྒྱལ་བ་རྣམས་མངོན་པར་རྫོགས་པར་སངས་རྒྱས་པའི་ཚེ་ན་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་དུས་གཅིག་ཏུ་ལྷན་ཅིག་གྲུབ་པ་ཡིན་ལ། སངས་རྒྱས་པ་དེའི་ཚེ་ན་ཆོས་སྐུ་དང་ལོངས་སྐུ་དང་སྤྲུལ་སྐུ་གསུམ་པོ་དེ་དུས་གཅིག་ཏུ་གྲུབ་པ་དུས་གཅིག་ཏུ་མངོན་པར་རྫོགས་པར་སངས་རྒྱས་ནི་མ་གཏོགས་རེ་རེ་ནས་སངས་རྒྱས་མ་རེད།

ལོངས་སྐུ་འགྲུབ་པའི་ནུས་པ་བཞག། ལྷག་སངས་རྒྱས་སོགས་མངོན་པར་བརྟགས་པ་དེ་ལ་ལོངས་སྐུ་སེང་གེའི་གསུང་སྒོ་རེ་ཟད་སྟོང་སོ་གསུངས་པ་རེད། བཤད་ཚུལ་མང་ཡང་མ་སྤྲོས་སོ་ཟེར། བཀའ་སྡོད་སྐུ་གསུམ་མི་ཟད་རྒྱན་གྱི་འཁོར་ལོ་ཞེས་པ་དང། སྐུ་གསུམ་མི་ཟད་རྒྱན་གྱི་འཁོར་ལོ་ཞེས་ང་ཚོས་བསྟན་བྱུང་དེ་ནི་འདུལ་བ་རྒྱན་གྱི་འཁོར་ལོ་ཞེས་པ་དང། སྐུ་གསུང་ཐུགས་ཀྱི་གསང་བ་བསམ་གྱིས་མི་ཁྱབ་པ་ཞེས་པ་དོན་འདྲ་ཞེས་ཟེར། སྐུ་གསུམ་མི་ཟད་རྒྱན་གྱི་འཁོར་ལོ་ཟེར་ཡས་དང་སྐུ་གསུང་ཐུགས་ཀྱི་གསང་བ་བསམ་གྱིས་མི་ཁྱབ་པ་ཟེར་ཡས་རྣམས་དུ་ཚོད་དྲངས་ཏེ་བསྡིགས་ཤིང་སྐུ་གསུམ་རྒྱན་གྱི་འཁོར་ལོ་ཟེར་ཡས་སྐུ་སྙིང་དུ་དོན་འདྲ་བ་རེད། དེ་ལ་སྐུ་ཡི་གསང་བ་བསམ་གྱིས་མི་ཁྱབ་པ་ནི། སྔར་བྱང་ཆུབ་སེམས་དཔའ་ཤུགས་འཆང་གིས། ཤར་ཕྱོགས་ཀྱི་འཇིག་རྟེན་གྱི་ཁམས་པདྨ་ལྡན་ཞེས་བྱ་བ་ནས། མི་མཇེད་འཇིག་རྟེན་གྱི་ཁམས་འདིར་སྟོན་པ་ཐུབ་པའི་དབང་པོ་ལ་མཆོད་པ་དང་ཆོས་ཉན་དུ་འོངས་པ་ན་ཟེར།

འཆང་དགྲ་བགེགས་ལས་དཔག་ཚད་སྐྱེས། དགྲ་བགེགས་དཔག་ཚད་བརྒྱད་ཁྲི་བཞི་སྟོང་ཆེ་ཆུང་དེ་འདྲ་ཅིག་སྤྲུལ་བྱས་ནས་ནི། བཅོམ་ལྡན་འདས་ཀྱི་སྐུ་ལ་བརྟགས་པ་རེད། བཅོམ་ལྡན་འདས་སྐུ་དེ་ཆེ་ཆུང་ག་འདྲ་འདྲ་ཅིག་ཡོད་ཡིན་ན། དབུ་ཡི་གཙུག་ཏོར་དེ་མཐོ་ཚད་ག་འདྲ་འདྲ་ཅིག་ཡོད་ཡིན་ན་སོགས་བརྟགས་ཏེ་སྐུ་ལ། བཅོམ་ལྡན་འདས་ཀྱི་སྐུ་དེ་དཔག་ཚད་འབུམ་ཕྲག་དྲུག་ཅུ་རྩ་བཞི་པ་དུ་མཐོང་བྱུང་ནས། ཨ་ནས་ཚད་ཁྱོན་ནས་མ་བཟུང་བ་རེད། བཅོམ་ལྡན་འདས་ཀྱི་སྐུ་དེ་བས། རང་ལས་ཞེ་དྲག་པའི་རྒྱང་བཅུ་སྟོང་བཅུ་ལས་མཐོ་བ་ཡིན། ནས་སྐུ་ཡི་ཚད་རྩ་ནས་མ་བཟུང་བ་རེད། སྐུ་ཡི་ཚད་མ་མཐོང་ཞེས་བྱ། གཙུག་ཏོར་གྱི་རྩེ་མོ་བརྟག་མི་ནུས་པ་ནི། རྫུ་འཕྲུལ་གྱི་སྟོབས་ཆེན་པོ་བསྐྱེད་དེ་སྟེང་ཕྱོགས་སུ་སངས་རྒྱས་ཀྱི་ཞིང་གངྒཱའི་ཀླུང་གི་བྱེ་བ་ཕྲག་བརྒྱའི་བྱེ་མ་སྙེད་འདས་ཏེ་འཇིག་རྟེན་གྱི་ཁམས་པདྨ་ཅན་ཞེས་བྱ་བར་ཕྱིན་ནས་བལྟས་པ་ན་དེ་བཞིན་གཤེགས་པའི་སྐུ་ནམ་མཁའ་ལྟར་རྒྱ་ཆེ་བས་དབུ་ཡི་གཙུག་ཏོར་མ་མཐོང་ཞེས་བྱ། ཁྲི་ལས་ཡོད་དེ་སྐུ་ལས་དབུ་ཡི་གཙུག་ཏོར་དེ་རང་ལས་མཐོ་རུ་ཕྱིན་མ་གཏོགས་གཞན་མེད་པ་རེད། ད་དེ་ཆེ་ཆུང་ག་འདྲ་ཞིག་ཡིན་ནམ་སོང་ཟེར་ནམ་ཞེས་ཨ་ནི་རིའི་རྒྱལ་པོ་རི་རབ་ཐོག་ལ་ཡར་སླེབས་ནས་བརྟགས་ཏེ་བཀོད་ལེ། ད་ག་རང་སོ་སོའི་ཁྲི་ལ་བསྡད་ནོ་ཞེས་ནི་སོ་སོ་ལ་ཐོག་ཏུ་ཁྱེར་ཅིག། ད་བརྟན་མཆོག་སྤྱི་བརྟོལ་གྱི་ཁང་དེ་འདྲ་ལ་ཡར་འགྲོ་ནས་བརྟགས་ཏེ་བཀོད་ལེ་ད་ག་རང་ཅེས། སྟེང་ཕྱོགས་འཇིག་རྟེན་གྱི་ཁམས་གངྒཱའི་ཀླུང་གི་བྱེ་མ་སྙེད་ཟིན་ཏེ་དཔེ་མི་གསལ་དང་གྲངས་ཀ་བརྒྱབ་ནས་བརྗོད་ཡ་མེད་པར་སྟེང་ཕྱོགས་འཇིག་རྟེན་གྱི་ཁམས་དེ་འདྲ་ཅིག་ལ་ཕྱིན་ཅེས་ནི། དེའི་ནང་ནས་འཇིག་རྟེན་གྱི་ཁམས་པད་མ་ཅན་ཞེས་བྱ་བ་ཅིག་ཡོད། འོ་དེ་ན་སླེབས་ནས་བརྟགས་ཏེ་བཀོད་ལེ་དེ་བཞིན་གཤེགས་པའི་དབུ་ཡི་གཙུག་ཏོར་དེ་ཧང་མ་ནུ་ཡིས་ཀྱང་འདི་བལྟས་མ་མཐོང། མ་བྱང་ལ་ཁྱོན་ནས་མ་འགྲོ་རེ། སྐུ་ཡི་ཚད་མ་རྟོགས་སོ། དེ་ནས་ཞིང་དེ་ན་བཞུགས་པའི་དེ་བཞིན་གཤེགས་པ་པད་མ་དཔལ་གྱི་སྙིང་པོ་རྒྱལ། སྙིང་པོ་ལ། བཅོམ་ལྡན་འདས་ཤཱཀྱ་ཐུབ་པའི་སྐུ་ཡི་ཚད་དང་དབུ་ཡི་གཙུག་ཏོར་གྱི་ཚད་ཇི་ཙམ་མཐོང་ཞུས་པ་ན། ནམ་མཁའ་ནམ་སྲིད་ཀྱི་བར་དུ་མཐོང་མི་ནུས་པར་གསུངས་ཤིག། འོ་དེ་བཞིན་གཤེགས་པ་པད་མའི་དཔལ་གྱི་རྒྱལ་པོའི་སྙིང་པོ་དེ་ཡི་ནི་བྱང་ཆུབ་སེམས་དཔའ་ཤུགས་འཆང་ལ་བྱང་དབུ་ཡི་གཙུག་ཏོར་ལ་ཚད་ལྟ་ག་ཡོད་ན་ཚད་མཐོང་ཡས་ཡོད་མ་རེད། ནམ་མཁའ་ནམ་སྲིད་ཀྱི་བར་དུ་དབུ་ཡི་གཙུག་ཏོར་ཚད་དེ་རྫོགས་ཡོད་མ་རེད་ཟེར་ནས་རྟོགས་སུ་བཀའ་གནང་བ་རེད།

གསུང་གི་གསང་བ་བསམ་གྱིས་མི་ཁྱབ་པ་ནི་འཕགས་པ་མོའུ་འགལ་གྱི་བུས་དེ་བཞིན་གཤེགས་པའི་གསུང་ཚངས་པའི་དབྱངས་ཀྱིས་ཇི་ཙམ་ཁྱབ་བརྟག་པའི་ཕྱིར་རི་རབ་ཀྱི་རྩེ་དང། ཕྱི་ཡི་ལྕགས་རིའི་མུ་ཁྱུད་སོགས་སུ་ཕྱིན་ནས་ཉན་པ་ན་གསུང་སྔར་བཞིན་དུ་ཐོས། དེའི་ཕྱིར་རྫུ་འཕྲུལ་གྱི་སྟོབས་བསྐྱེད་ནས་ནུབ་ཕྱོགས་སུ་སངས་རྒྱས་ཀྱི་ཞིང་གངྒཱའི་ཀླུང་གི་དགུ་བཅུ་རྩ་དགུའི་བྱེ་མ་སྙེད་འདས་པ་ན་འཇིག་རྟེན་གྱི་ཁམས་འོད་ཟེར་གྱི་རྒྱལ་མཚན་ཞེས་བྱ་བར་སླེབས་ནས་ཉན་པ་ན་ཡང་བྱ་རྒོད་ཕུང་པོའི་རིར་དེ་བཞིན་གཤེགས་པའི་མདུན་དུ་འདུག་ནས་ཉན་པ་དང་ཁྱད་པར་མེད་པར་ཐོས།

འདི་མི་མཇེད་འཇིག་རྟེན་གྱི་ཁམས་ཀྱི་སྟོན་པ་ཤཱཀྱ་ཐུབ་པའི་ཉན་ཐོས་རྫུ་འཕྲུལ་གྱི་མཆོག་དེ་ཡིན་པས་དེ་ལ་བརྙས་པར་མ་བྱེད་ཅིག་ཅེས་གསུངས་དེ་ནས་མོའུ་འགལ་གྱི་བུས་རྫུ་འཕྲུལ་བསྟན་ཏེ་ཞིང་དེ་སྐྱིལ་ཀྲུང་གཅིག་གིས་ཁྱབ་པར་བྱས་པ་དང་སྟོན་པ་ལ་གསོལ་བ་བཏབ་སྟེ་ཞིང་འདིར་འོངས་པ་སོགས་རྒྱས་པར་གསང་བ་བསམ་གྱིས་མི་ཁྱབ་པའི་མདོ་ལས་འབྱུང་ངོ། ད་དེ་བཞིན་གཤེགས་པའི་གསུང་ཚངས་དབྱངས་དེ་ཚད་བཟུང་ཡག་མེད་པ་དེ་འཕགས་པ་མོའུ་འགལ་གྱི་བུ་དཔེར་ན་ལྷག་མ་བྱ་རྒོད་ཕུང་པོ་རི་ལ་ཤ་ཆེན་གྱི་རྡོ་རྡེག་རིན་པོ་ཆེ་གསུངས་ཏེ་ཀོ་ལེ་མོའུ་འགལ་གྱི་བུ་དེ་ཚོ་འཁོར་ལ་ཡོད་པ། ད་དེ་བཞིན་གཤེགས་པའི་གསུང་དེ་ཆེ་ཆུང་ག་འདྲ་ཅིག་ཡོད་ཡིན་ནམ་གསུང་ས་རྣམས་ཀྱིས་ནི། ཕྱི་ཡི་རྒྱ་མཚོའི་མཐའ་ལ་སྒྲོལ་ཅིག་ནི་ཉིན་དེ་ཀོ་ལའི་ཁྲི་ལས་བདེ་བའི་དུ་སྐྱེས་པ་སྐྱིད་སྦྱངས་ཅིག་ནི་གོ་བོ་རེད། ཁྱི་རེ་མ་སྒྲོལ་ཁྱུང་རེ་མ་སྒྲོལ་ཅིག། རི་ཡི་རྒྱལ་པོ་རི་རབ་རྩེ་ལ་སྒྲོལ་ནི་ཉིན་དེ་ཀོ་ལའི་དག་རང་ཐུགས། གོ་བོ་རེད། སངས་རྒྱས་ཀྱི་ཞིང་ཁམས་ལ་ཕྱིན་ཅིག་ནི་ཉིན་དེ་ཀོ་ལའི་དག་རང་ཐོས། སངས་རྒྱས་ཀྱི་ཞིང་ཁམས་དཔག་ཏུ་མེད་པ་དེ་འདྲ་ཅིག་ལ་ཕྱིན་ཅིག་ནི། སངས་རྒྱས་ཀྱི་ཞིང་གང་གཱའི་ཀླུང་གི་བྱེ་མ་སྙེད་འདས་ཅིག་ནི།

ཐུགས་ཀྱི་གསང་བ་བསམ་གྱིས་མི་ཁྱབ་པ་ནི་གང་གཱའི་ཀླུང་གི་བྱེ་མ་སྙེད་ཀྱི་གྲངས་དང་མཉམ་པའི་འཇིག་རྟེན་གྱི་ཁམས་ཀྱི་རྩྭ་དང་ཤིང་ཐམས་ཅད་མེས་བསྲེགས་ཏེ། ཐལ་བ་རྣམས་གང་གཱའི་ཀླུང་གི་གྲངས་དང་མཉམ་པའི་རྒྱ་མཚོ་ཆེན་པོ་རྣམས་སུ་བླུགས་ནས། ལོ་སྟོང་གི་བར་དུ་དཀྲུགས་ཏེ་དེ་ནས་བཏོན་ནས་དེ་བཞིན་གཤེགས་པ་ལ་ཐལ་བ་དེ་དག་གི་རྡུལ་ཕྲ་མོ་རེ་རེ་ནས་འདི་འཇིག་རྟེན་གྱི་ཁམས་གང་གི་ཡིན། ཡུལ་གང་གི་ཡིན། རྩྭ་ཤིང་གང་དང་གང་གི་ཐལ་བ་ཡིན་ཞེས་ཞུས་པ་ན། སངས་རྒྱས་ཀྱི་མཁྱེན་པ་ཐོགས་པ་མེད་ཅེས་ཇི་ལྟར་ཟེར་ནས། ཐལ་བ་ཕྲ་མོ། ཐལ་བའི་རྡུལ་ཕྲ་མོ་དེ་དག་དེའི་རེ་རེ་ནས་འདི་འཇིག་རྟེན་གྱི་ཁམས་འདི་ཞེས་བྱ་བ་དང་ཡུལ་འདི་ཞེས་བྱ་བ་དང་རྩྭ་དང་ཤིང་འདི་ཞེས་བྱ་བ་དང་རྩ་བ་དང་སྡོང་བུ་དང་ཡལ་ག་དང་ལོ་མ་དང་འབྲས་བུ་དེ་དང་དེའི་ཐལ་བ་ཡིན་ཞེས་སོ་སོར་མ་འདྲེས་པར་སྟོན་པར་མཛད་གསུང་ཟེར། འོ་ཐུགས་ཀྱི་གསང་བ་བསམ་གྱིས་མི་ཁྱབ་པ་དེ་ང་རང་ཚོའི་བློ་ལ་བཟུང་ཡ་ཁྱོན་ནས་ཡོད་མ་རེད། ད་འཇིག་རྟེན་གྱི་ཚུལ་སྟོན་བྱས་ནས་ང་རང་ཚོ་འཇིག་རྟེན་ནང་བཞིན་ཡིད་ཆེས་པའི་ཆེད་དུ་ཕྲ་མོ་སྟོན་མི་ཐུབ་པ་བྱེད། ཡང་ན་རགས་པ་ཞིག་སྟོན་པ་ཡིན་ན། གང་གཱའི་ཀླུང་གི་བྱེ་མ་སྙེད་གྲངས་དང་མཉམ་པའི་ཨ་ནི་རི་ཐམས་ཅད་ཀྱི་ནགས་ཚལ་གྱི་ཤིང་དེ་བཅད་ནས་ཤིང་དེ་མེར་བཏང། མེར་བཏང་ནས་ཐལ་བ་ལ་གྱུར་ཐལ་བ་ལ་གྱུར་ནས་རྒྱ་མཚོ་ཆེན་པོ་ནང་ལོ་སྟོང་གི་བར་དུ་འདས། ལོ་སྟོང་གི་བར་དུ་འདས་ཀྱིས་ནི་དེ་ཡར་བཏོན་ནས་སངས་རྒྱས་ལ་ཡར་ཞུས་ནས་དེ་ཐལ་བ་དེ་ནི་ཤིང་ག་དེ་རེད་ཡུལ་ག་དེ་རེད། ག་དེ་གིས་མེར་བཏང་བའི་ཤིང་ག་རེ་མི་ཏྲ་ཐལ་བ་རེད་ཟེར་ན་དེ་བཞིན་གཤེགས་པས་ཡང་སོ་སོར་མ་འདྲེས་པར་ཕྱེ་ཕྱེ་ནས།

གང་ལྟར་ཆ་ནི་ཤེས་བྱ་གྲངས་མེད་རེད་ཤེས་བྱ་ཡི་ཚད་ལ་བཟུང་ཡ་ཡོད་མ་རེད། ཤེས་བྱ་ག་པར་ཁྱབ་ས་དེ་དེ་བཞིན་གཤེགས་པའི་ཐུགས་ཀྱིས་ཁྱབ་བསྡད་ཡོད་རེད། ཐུགས་ཀྱི་གསང་བ་བསམ་གྱིས་མི་ཁྱབ་པ་ཟེར་བའི་དོན་དེ་འདྲ་ཡིན་པ་རེད། དེ་ཡང་རྒྱལ་བ་རང་ཉིད་ཀྱི་མདོ་སྡེ་ལས་མཁྱེན་པའི་ཚུལ་གསུངས་པའི་དཔེ་ཙམ་བཀོད་པ་ཡིན་གྱི་ཚད་བཟུང་མི་ནུས་པ་ནི་བསྔགས་འོས་བསྔགས་བསྟོད་ལས་ཁྱོད་འབའ་ཞིག་གི་ཡེ་ཤེས་ཀྱིས་ཤེས་བྱ་ཐམས་ཅད་ཁྱབ་ལགས་ཀྱི་ཁྱོད་ལས་གཞན་པ་ཐམས་ཅད་ཀྱི་ཤེས་བྱ་ཁོ་ན་ལྷག་པ་ལགས་ཞེས་གསུངས་པ་ལྟར་རོ། འོ་བསྔགས་འོས་བསྔགས་བསྟོད་འདི་གསུང་དུས་ཁྱོད་འབའ་ཞིག་གི་བཅོམ་ལྡན་འདས་ཁྱོད་རང་འབའ་ཞིག་གི་ཡེ་ཤེས་ཀྱིས་ཤེས་བྱ་ཐམས་ཅད་ལ་ཁྱབ་གོ་རེད། ཁྱོད་ལས་གཞན་པ་ཐམས་ཅད་ཀྱི་ཟེར་དུས་དེ་བཞིན་གཤེགས་པ་ཁྱོད་རང་མ་གཏོགས་པའི་སངས་རྒྱས་མ་གཏོགས་པའི་སེམས་ཅན་ག་འདྲ་ཅིག་ཡིན་ནའི་ཤེས་བྱ་ལྷག་གི་རེད་མ་གཏོགས་ཤེས་བྱ་དང་ཤེས་པ་གཉིས་པོ་དེ་མཉམ་པ་དེ་ཡིན་ན་སངས་རྒྱས་ཁོ་ན་ལ་མ་གཏོགས་ཡོད་མ་རེད། ཤེས་བྱ་དང་མཉམ་པའི་གེའོ་དེ་ཡིན་ན་སངས་རྒྱས་ཁོ་ན་ལ་མ་གཏོགས་ཡོད་མ་རེད།

དེ་ལྷ་སོ་སོའི་མོས་པ་ཅན་བས་མཉམ་དུ་སྐྱེད་བྱེད། ད་ཤི་ལྕགས་ཚེའི་ངང་ཟས་གྲངས་ཀ་བརྗོད་ཡས་ཁྱོན་ཡོད་མ་རུང་བ་ཤི་ལྕགས་ཚེའི་ཁྱོན་ཡོད་མ་རུང་བ། དེའི་དང་ཁྱིམ་པ་སྨྱོན་པ་སྲིང་དང་ཧ་ཅང་ནི་ཀ་ལི་ཁ་བོ་རུང་བ་ཤི་ལྕགས་རྒྱ་ཆེན་པོ་ཡིན་ས། ཞེས་གསུངས་པ་ལྟར་རོ། དུས་གསུམ་གྱི་ཤི་ལྕགས་ཐམས་ཅད་ལ་ཁྱིམ་པའི་ཡིད་ཅི་ལྕགས་དུ་བྱས་པའི་སངས་རྒྱས་ཀྱི་ཁྱད་པར་ནི་ཤི་ལྕགས་ཡི་ཚེ་དང་ནམ་མཁའ་ཡི་མཐའ་དང་ཚོགས་སོགས་བཞི་པ་ཙམ་ལས། འགྲོ་བ་ལྷ་སྟོང་བྱེད་པའི་ནང་ན་སངས་རྒྱས་ཀྱི་ཁྱིམ་པའི་ཡི་ཚེ་བཟང་ནུས་པ་སུ་ཡང་མེད་དོ། སངས་རྒྱས་མཁྱེན་པ་དེ་ཡིན་ན་སུ་གང་གིས་ཨེ་ནི་ཚད་བཟུང་ཐུབ་ཀྱི་མ་རེད་ནམ་མཁའ་དང་མཉམ་པ་རེད་ཟེར་དེ་ཙམ་ཞིག་བཞག་བྱ་རྒྱུ་ལས་མ་གཏོགས་དེ་མ་གཏོགས་ནི། བརྗོད་ནས་རྫོགས་འགྲོ་ཡས་ཀྱི་དང། བརྗོད་ནས་ཚར་ཡས་ཁྱོན་ནས་ཡོད་མ་རེད། བརྗོད་ཐུབ་ཡས་ཁྱོན་ནས་ཡོད་མ་རེད། སངས་རྒྱས་ཀྱི་ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ནི་ཤེས་བྱ་ཐམས་ཅད་ལ་ཁྱབ་པ་ཉན་རང་དགྲ་བཅོམ་པ་བདག་ཉིད་ཆེན་པོ་རྣམས་དང་ས་བཅུ་པ་ལ་བཞུགས་པའི་སེམས་དཔའ་ཆེན་པོ་རྣམས་ཀྱིས་ཀྱང་མངོན་སུམ་དུ་མི་རྟོགས་ཤིང་ཚད་གཟུང་བར་མི་ནུས་པས། མདོར་ན་རྗེ་ཐམས་ཅད་མཁྱེན་པ། ཁྱོད་ཀྱི་སྐུ་གསུང་ཐུགས་ཀྱི་གསང་བ་ཡི་ཚུལ་དེ་རྒྱལ་སྲས་རང་རྒྱལ་ཉན་ཐོས་ཚོགས་ཇི་ཙམ་བརྟགས་ཀྱང་བློ་ཡི་ཡུལ་མིན་ན་ཚངས་དང་དབང་པོ་སོགས་ཀྱིས་སྨོས་ཅི་འཚལ་ཟེར། འོ་དེ་ནང་བཞིན་རེད། ཁྱོད་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་ཟེར་དུས་དཔེར་ན། སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཡིན་ན། རྒྱལ་སྲས་བྱང་ཆུབ་སེམས་དཔའ་ས་ཆེན་པོ་ལ་གནས་པ་དང། རང་སངས་རྒྱས་དང་ཉན་ཐོས་དགྲ་བཅོམ་པ་ལ་སོགས་པ་ཇི་ཙམ་བརྟགས་ཀྱང་བློ་ཡི་ཡུལ་ལ་ཅིག་ཚད་བཟུང་ཡས་ཁྱོན་ནས་ཡོད་མ་རེད་ཟེར་ཇི་ཙམ་བརྟགས་ཀྱང་བློ་ཡི་ཡུལ་མིན་ནོ་ཟེར། དེ་ལྟ་བུའི་བློའི་ཡུལ་ཡོད་མ་རེད། དེ་མེད་པ་ཡིན་ན་ཨ་ནེ་ཚངས་པ་དང་བརྒྱ་བྱིན་ལ་སོགས་པ་དེ་ཚོའི་བློ་ལ་ད་ག་པར་ཆུད་ཀྱི་རེད་ཆུད་ཡས་ཡོད་མ་རེད། ཞེས་གསུངས་པ་ལྟར་རོ། དེ་ལྟར་སྐུ་གསུང་ཐུགས་ཀྱི་གསང་བ་བསམ་གྱིས་མི་ཁྱབ་པ་རྣམས་བདག་ཅག་གི་སྤྱོད་ཡུལ་དུ་མི་འགྱུར་བ་མ་ཟད། སོ་སྐྱེ་ལས་དག་ཡན་ཆད་ལ་སྣང་དུ་རུང་བའི་མཚན་དཔེས་བརྒྱན་པའི་མཆོག་གི་སྤྲུལ་སྐུ་ཡང་བདག་ཅག་རྣམས་ལ་མཐོང་བའི་སྐལ་བ་མེད་པ། མེད་པ་ན་ཟེར། ད་དེ་ལྟ་བུའི་གསང་བ་བསམ་གྱིས་མི་ཁྱབ་པ་དེ་ཚོ་ད་ང་རང་ཚོས་མཐོང་བའི་གི་སྐལ་བ་ཁྱོན་ནས་ཡོད་མ་རེད།

དེ་ནས་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་འཇིག་རྟེན་ལ་བྱོན་དུས་སྐབས་ལ། ཚང་མས་མཐོང་གི་རྗེས་བསྐོར་བ་དེ་ནི་ང་རང་ཚོ་ལས་མ་དག་ཙང་འོང་གི། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་སྐུ་མཇལ་མ་ཐུབ་རེད་པ་སྐལ་བ་མེད་པ་ན་ཟེར། ཐུགས་རྗེ་དང་ཐབས་མཁས་ཀྱི་སྒྱུ་འཕྲུལ་ཚད་མེད་པས་བདག་ཅག་རང་དང་སྐལ་བ་མཉམ་པའི་ཐ་མལ་པའི་ཚུལ་ཤ་རུས་ཁྲག་ཅིག་སྟེ་ཅེས་དེ་ལྟ་བུ་སྟོན་པར་མཛད་པའི་ཚུལ་བསམ་ནས་དད་གུས་གོང་བཞིན་གསོལ་བ་འདེབས་པའོ། དེ་ནས་ཤིང་བཅུ་རྡོ་རྗེ་འཛིན་པ་ཕྱི་རུ་ཉན་ཐོས་སྤྱོད་པ་སྐྱོང་ཞེས་གསུངས་པ་དང་མཐུན་ནོ། སངས་རྒྱས་རྣམས་ཀྱིས། སྙིགས་དུས་སུ་ཐ་མལ་ཚུལ་མཛད་པ་ནི་བརྟག་གཉིས་དང་གུར་ལ་སོགས་པའི་རྒྱུད་མང་པོར་གསུངས་ཤིང། ཡབ་སྲས་མཇལ་བའི་མདོ་སོགས་མདོ་སྡེ་མང་པོར་ཡང་གསུངས་ཏེ་ཇི་ལྟར་གསུངས་པའི་ཚུལ་རྣམས་གྲགས་ཆེ་བ་དང་མངས་སུ་དོགས་པས་མ་བཀོད་དོ། ཡབ་སྲས་མཇལ་བའི་མདོ་དེ་ཁ་སང་དྲངས་ཚར་གྱི་དེ་རེད། བརྟག་གཉིས་ཀྱི་རྒྱུད་ཟེར་ཡས་དེ། མ་འོངས་ཕྱི་མའི་དུས་པ་དུས་སུ་ནི་ང་ནི་སློབ་དཔོན་གཟུགས་སུ་མཛད། དེ་འདྲ་ཞིག་གསུངས་ཡོད་རེད་ང་ཡིན་སྙམ་དུ་ཡིད་བྱོས་ལ་དེ་ཚེ་དེ་ལ་གུས་པ་སྐྱེད་ཟེར། རྒྱུད་བརྟག་གཉིས་ལས་གསུངས་པ་རེད་སྐྱོང་དུས་དེ་བྱས། ཨ་ནི་རྒྱལ་བ་རྡོ་རྗེ་འཆང་རང་ཉིད་ཨ་ནི་མ་འོངས་ཐ་མའི་དུས་སུ་ང་སློབ་དཔོན་གཟུགས་དེ་བྱས་ནས་ཡོང་གི་ཡིན་ཟེར། དེ་ཡིན་ཟེར་ན་ཨ་ནི་རྒྱལ་བ་རྡོ་རྗེ་འཆང་དངོས་ཡིན་བསམ་ས་ཁྲོམ་གྱི་ཁྱེད་རང་ཚོས་གུས་པ་བྱེད་ཤོག་དང་ཨ་ནི་དོན་དག་འགྲུབ་ཀྱི་རེད་ཟེར། གུར་གྱི་རྒྱུད་ལས་ཀྱང་དེ་གསུངས་ཡོད་རེད། གང་ཉིད་རྡོ་རྗེ་སེམས་དཔའ་ཞེས། དེ་ཉིད་སློབ་དཔོན་གཟུགས་སུ་མཛད། སེམས་ཅན་ཕན་འདོགས་དམིགས་ནས་ནི་ཐ་མལ་པའི་གཟུགས་སུ་མཛད། འོག་ཏུ་སུ་གསུངས་པ་རེད། ཞེས་སོགས་ནས། གང་ཉིད་རྡོ་རྗེ་སེམས་དཔའ་སེམས་དཔའི་རྒྱལ་བ་རྡོ་རྗེ་འཆང་རེད་པ་རྡོ་རྗེ་སེམས་དཔའ་རང་ཉིད་སློབ་དཔོན་གྱི་གཟུགས་འཛིན་གྱི་རེད། འཛིན་དགོས་ཡ་རྒྱུ་མཚན་ག་པར་ཐུག་པ་རེད་ཟེར་ན་སེམས་ཅན་ལ་ཕན་པའི་ཆེད་དུ་འཛིན་པ་རེད། ཡང་ན་སེམས་ཅན་ལ་ཕན་པ་དེ་རྒྱལ་བ་རྡོ་རྗེ་འཆང་རང་གི་རྣམ་པ་བསྟན་ནས་ཕན་འགྲིག་གི་རེད་བ་ཟེར་ན་དེ་མཇལ་ཡ་སྐལ་བ་ཡོད་མ་རེད་པ། ལས་ངན་སྒྲིབ་གཡོགས་འདི་དང་མ་བྲལ་རིང། སངས་རྒྱས་མ་ལུས་མངོན་སུམ་མདུན་བྱོན་ཡང་ད་ལྟ་མཐོང་བ་དེ་ཉིད་མ་གཏོགས་པར་མཚན་དཔེས་སྤྲས་པའི་སྐུ་མཆོག་མཐོང་སྐལ་མེད་ཅེས་དང་བ་དན་ནོ་ཡིད་བྱེད་ང་རང་ཚོ་ལས་ངན་གྱི་སྒྲིབ་གཡོགས་དེ་དག་མ་བྲལ་ཚུན་ཆད་དེ་ལ་བཅོམ་ལྡན་འདས་མ་ལུས་པ་སངས་རྒྱས་ཚང་མ་དང་བཅས་ང་རང་ཚོའི་མདུན་དུ་ཡོད་ཡོད་པ་ཡིན་ནའི་ང་ཚོ་མཐོང་བའི་སྐལ་བ་ཡོད་མ་རེད་པ་དེ་ཙང་ཐ་མལ་པའི་ཚུལ་བཟུང་བྱས་ནས་ནི་ཕེབས་དགོས་བྱུང་བ་རེད། འདུག་སེ་ཡིན་པ་རེད། ཚུལ་དེ་དག་ལ་སྔོན་གྱི་གླེང་གཞིས་ཀྱང་ཤེས་ཏེ། སྔོན་གྱི་གླེང་གཞི་ཟེར་ནི་སྔོན་གྱི་བྱུང་བ་དུ་ཚོད་ཡོད་ཤེས་ཀྱི་རིགས་ངེས་པ་བསྐྱེད་པར་བྱ་སྟེ་སྔོན་སངས་རྒྱས་ཞལ་བཞུགས་པའི་དུས་སུའང་གདུལ་བྱ་ཡི་བསམ་པ་དང་བསྟུན་ནས་ཐ་མལ་པའི་གཟུགས་མང་དུ་སྤྲུལ་ཏེ་སོར་ཕྲེང་འདུལ་བའི་ཕྱིར་དུ་སངས་རྒྱས་ཀྱིས་དགེ་སློང་རང་བཞིན་པ་ཞིག་ཏུ་བསྟན་པ་དང། རང་བཞིན་པ་ཞིག་ཏུ་བསྟན་པ། དགེ་སློང་སོར་མོའི་ཕྲེང་བ་ཅན་ཟེར་མཁན་འཕགས་པ་སོར་མོའི་ཕྲེང་བ་ཅན་སྟོན་བྱེད། ཡང་ནས་ཡང་དུ་ང་མང་པོ་ཞིག་ར་ཧེ་གྱི་ཡུལ་དེར་སྐྱེས་པས་ན་སོར་མོའི་ཕྲེང་བ་ཅན་ཟེར་མཁན་དེ་དང་པོ་ནི་ཨ་མ་གཅིག་ལ་བུ་གཅིག་ཡོད་རེད། ཨ་མ་ཞིག་ལ་བུ་གཅིག་ཡོད་པ་དེ་བུ་དེ་དཔེ་སྐྱེས་ཙམ་ཉིད་ནས་ཤེས་རབ་ཀྱི་ནུས་མཐུ་ཆེན་པོ་ཞིག་རག་ཡོད་རེད། ཧེ་ན་ཁོ་ཨ་མ་དེ་མུ་སྟེགས་པའི་རིགས་རེད། མུ་སྟེགས་པའི་རིགས་ས་མུ་སྟེགས་པའི་དྲང་སྲོང་རིག་བྱེད་སློབ་མཁན་དེ་ཚོ་ལ་རིག་བྱེད་སློབ་ག་གཏོང་དུས། རིག་བྱེད་སློབ་ག་སློབ་དུས་ཁོ་ལ་ཁོ་ག་རེ་སློབ་ནུས་ཡོད་པས་དཀའ་ཚེགས་མེད་པར་བྱས་ནས་སྒང་ག་ཤེས་ཐུབ་གི། ཞེས་སྐྲག་པའི་མཁས་པ་ཆེན་པོ་ཞིག་པུ་ཅག་ཉི་མ་ལུས་དེ་ཚོའི་ཡར་ལངས་ལུས་དེ་ཚོའི་གཟུགས་བཟང་པོ།

ཕྱིན་ཅི་ལོག་ནས་བཤད་བྱས། ཕྱིན་ཅི་ལོག་ནས་བཤད་ཡོང་ཙང་སློབ་དཔོན་དེ་བདེན་པ་ཆགས་ནས་ཨ་འོ་ད་དེ་ཡུལ་གཞན་ལ་བསྐྲད་ནས་མ་བཏང་ན་བཤད་ཟེར་ན་ང་མེད་པ་བཟོ་གི་རེད་བསམ་བསམ་བློ་ཞིག་འཁོར་བྱས་ནས། ཐབས་ཤེས་དེ་ག་རེ་རེད་ཟེར་ན་དྲག་པོའི་ལས་བྱས་ནས་བསྐྲད་པ་ཡིན་ན་ཁོ་བརླག་གི་ཡོད་མ་རེད་ཁོ་ཉན་པ་ཞིག་ཡོད་མ་རེད། ཡུལ་ཆེན་པོ་ཅིག་ཡུལ་སྡེ་ཁྱི་ཅིག་ཡིན་པ་རེད་ད་ཁོ་ལ་དཔེ་མན་ངག་ངན་པ་དེ་འདྲ་ཅིག་སྟེར་བྱས་ནས་མན་ངག་ངན་པ་ཅིག་སྟེར་བྱས་ནས་ཡུལ་གྱི་རྒྱལ་པོ་ལ་སོགས་པ་དེ་ཚོའི་ཁྲིམས་ལ་ཐུག་པ་ཅིག་བཟོ་དགོས་འདུག་བསམ་བསམ་བློ་བྱས་ནས་སློབ་དཔོན་དེས་ཞེ་དྲག་ཁོ་ལ་གཡོ་ཇུས་ཀྱིས་བསྐུལ་ནས་འཇམ་པོ་ཞེ་དྲག་བྱས་ནས། ད་སློབ་མ་མང་པོ་ཡོད་པས་ན་སློབ་མ་གཅིག་ལ་མ་བསྟན་མན་ངག་ཅིག་ཁྱོད་རང་ལ་གཏད་དགོས། ཨོ་དེར་མན་ངག་དེ་སློབ་དཔོན་བཀའ་བཞིན་དུ་བསྒྲུབས་སོང་ན་ཁྱོད་རང་ལུས་མ་སྤངས་པར་བྱས་ནས་ཚངས་པའི་གནས་ལ་སླེབས་ཀྱི་རེད་ཟེར་ནས་སློབ་དཔོན་དེ་རལ་གྲི་གཅིག་ལ་སྔགས་བརྒྱབ་ནས་གཏད། རལ་གྲི་དེ་ཁྱེར་བྱས་ནས་ཁྱོད་རང་མི་སྟོང་ཕྲག་གཅིག་བསད་ནས་མི་སྟོང་ཕྲག་གཅིག་མཐེ་བོ་བག་བྱས་ནས་ཕྲེང་བ་བཟོས་ནས་སྐེ་ལ་གོན་ཐུབ་པ་ཡིན་ན་དེ་མ་ཐག་པར་ལམ་སང་ཚངས་པའི་གནས་ལས་སླེབས་ཀྱི་རེད་ཟེར་ནས་སྒུག་སྒུག་གཏོང་བ་ཡིན་པ་རེད། ཨ་ནི་སུས་མི་དྲན་བ་ཁྱེད་ད་ག་རང་བས་བྲིས་ཡོང་གི་རེད་ཟེར་ནས་ལོ་པའི་བཀའ་བཞིན་དུ་བྱས་པས་ཡིན་ན་ཡོང་གི་རེད་སོང་ས་རམ་ཁྱེད་ཀྱིས་ནི་ལྷོ་པས་སྔ་ཉིན་ང་དེ་འདྲ་རྒྱག་བཞག་ཡིན་ས་ར་སྤྲེལ་དེས་ནི་ནུས་པ་ཆེན་པོ་ཞུགས་ཀྱི་རེད་ནང་ཁར་བྱ་སྐྱིད་བོ་ཡེ་ཤེས་ཀྱིས་ང་བསད་ཐུབ་གོ་རེད་དེ་བྱས་ཀྱི་ནི་མེད་ཀྱི་ང་བསད་ནས་གཉེན་བན་དྲང་ཆེ་ན་ཁྱེད་ཀྱིས་ནི་དྲང་ཆེ་ན་ལ་མེད་ཁྱེད་བསད་ཁྱེད་བསད་ཅེས་ནས་ད་གཉེན་བན་གྱིས་རྒྱ་བུ་དེ་རྒྱ་བུ་བསད་བཞག་ཟིན་གི་རེད་བ་ཁྱེད་བསད་ནས་ཉི་མ་བདུན་གྱི་རེད་དེ་མི་དགུ་བརྒྱ་དང་དགུ་བཅུ་དགུ་དགུ་བསད་ཡོང་གི་རེད། མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད། དེ་བསད་ཀྱིན་རེད་ན་མི་དགུ་ལྔ་རྫོགས་ནས་མི་མ་རག་ཅིག་མི་ཕ་ཕ་བེད་ཚུད་ཚུད་པས་ཁོ་ཡིས་བསད་ཀྱི་འདུག་ཟེར་ནས་དཔེ་ཞེད་ཐག་ཆོད་ཀྱིན་ནས་ཕྱི་ལོགས་དོན་མ་ཕོད་པ་དང་ཨ་ནེ་ཐག་རིང་པོ་བེད་འགྲོ་བ་དང་དེ་འདྲ་བྱས་ནས་མི་ཁྱོན་ནས་མ་རག་དེ་རེད། ཁོ་རང་གི་ཨ་མ་དེ་ཡིས་ཁོ་རང་ལ་ལྟོ་སྐྱེལ་ཁ་ཡོང་ནས། ད་ང་ཡི་བུ་དེ་ཡེ་རྒྱལ་གྱི་རི་སྐྱེས་རྒྱང་ནས་འདེད་ཀྱི་བ་རེད་ད། ཅི་ལྟར་ཧ་གྲོགས་ཀུ་ཀུ་སོང་སོང་རེད་མི་ཅི་ནས་ཁོ་ཟླ་བ་རེ་ལ་ཐེངས་མ་རེ་སྐོར་ར་རྒྱག་ཁ་ཡོང་གི་ཡིན་པ་རེད་ལྟོ་ཆས་ཁྱེར་བྱས་ནས་ཡོང་ནས་ཁོ་རང་བཙལ་ཁ་ཡོང་ཁོ་རང་གྲི་ལས་ལས་ལ་ཨ་མ་བསད་ཁ་འགྲོ་ཡི་མི་ཨ་མ་བསད་ཁ་འགྲོ་དུས་ཁོ་ལ་ཨ་མ་གིས་ཁྱོས་ང་བསད་ཁ་ཡོང་ནས་ག་ག་ཅི་ག་ང་ཁྱོད་རང་ཨ་མ་རེད་ཟེར་ལ་ཡི་མི་རེད་ང་ཨ་མ་ཡིན་པ་ད་ངོས་ཤེས་ཀྱི་འདུག་ཟེར་ཡེ་ནས་ང་མི་ཁྱོན་ནས་རག་གི་མི་འདུག་ཟེར་མི་གཅིག་མ་ཚང་བ་ཅིག་བསྡད་བཞག་ཟེར་དེ་ཡི་ས་ཨ་མ་ཡིན་ནའི་ཐབས་ཤེས་མི་འདུག་ང་བསད་དགོས་ཀྱི་འདུག་ཟེར།

དེ་འདྲ་གྱི་སྒོ་ནས་ནི་ཁོ་དད་པ་དམ་ཅི་བྱས་ནས་དད་པ་གཏད་ཡས་ཟིག་ཅི་ཙག་ཟིག་ན་ནི། སངས་རྒྱས་སྤྲུལ་པ་བཅུ་པའི་དགེ་སློང་དེ་ཞབས་སུ་ལོག་ཅིག་ནི་ཁོ་སྒོ་ནས་བསྡད་ནས་ནི་ཁོ་ལ་དྲི་བ་དྲི་ལེ་བྱས། ནི་ཁོ་ཡར་ལེ་ད་ར་ད་ར་ད་ར་འགྲོ་ཅིག་ཁོ་ལ་ནི་སངས་རྒྱས་དངོས་སུ་རྣམ་པ་བསྟན་ཅིག་ནི་བཞུགས་ནས། ནི་ཁྱོད་རང་འདི་ཅི་ད་དམ་ཅི་ནི་མི་སྡིག་པ་བསགས་ནི་དེ་འདྲ་དེ་འདྲ་བྱས་པ་རེད་ཟེར་ནས་ཆོས་བསྟན། ཆོས་མང་པོ་ཅིག་བསྟན་དེ་འདྲ་བྱས་ཚེ་ཁོ་ལ་ནི་ཁོ་པས་སེམས་ལ་འགྱོད་པ་ཆེན་པོ་ཞེ་པོ་ཅིག་སྐྱེས་བྱས་ནས། ལྷ་ས་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་ཚར་བ་དཔེ་མི་སྲིད་རྣམ་སྨིན་ཆེན་པོ་ཞེ་པོ་ཅིག་ཉམས་འབར་བ། དེ་བྱས་ཏེ་ཁོ་ལ་ནི་འགྱོད་པ་ཆེན་པོ་ཞེ་པོ་ཅིག་སྐྱེས་དེ་བྱས་པ་དེ་ནི་དགོངས་བརྒྱུད་ཀྱི་ནི་ནི་ངེས་འབྱུང་གི་བསམ་པ་དང་ལྷག་པའི་བསླབ་པ་རིན་པོ་ཆེ་རྣམ་པ་གསུམ་པོ་སོགས་རྒྱུད་ལ་འཁྲུངས་ཀྱི་ནི། དེ་ས་དར་བ་རང་དགྲ་བཅོམ་པའི་གོ་འཕང་ཐོབ་རེད། དགྲ་བཅོམ་པའི་གོ་འཕང་ཐོབ་དགྲ་བཅོམ་པའི་གོ་འཕང་ཐོབ་དེ་ཁོ་མི་དགུ་བརྒྱ་དགུ་བཅུ་གོ་དགུ་བསད་བཞག་གི་རྣམ་སྨིན་དེ་མྱོང་དགོས་རེད་པ་ཨ་ནི་ལུས་ལ་མེ་འབར།

སངས་རྒྱས་བཞུགས་ས་དེའི་འོག་འོག་དེའི་ནང་ལ་ཁང་པ་གྲུ་བཞི་ཅིག་འདུག་ག། དེའི་ནང་ལ་ཡར་བཅུག་འཇའ་ཤ་བཀྲ་བཏང་ངོ། ཨ་ནི་སྒོ་མ་ཕྱེས་ཟེར་སྒོ་ཕྱེས་པ་ཡིན་ན་ཁྱེད་རང་ཡིད་ལ་སྐྱོན་བྱེད་ཀྱི་རེད། ཡིན་ན་ལྡེ་མིག་ཅིག་ཁུར་བྱས་ནས་ལྡེ་མིག་ལྕགས་ཀྱི་ལྡེ་མིག་ཅིག་ཁུར་ནས་དེའི་ནང་ལོགས་ཡར་བཏང་ཤོག་དང་ཨ་ནི་ཧ་གོ་གི་རེད། ཨ་ནི་ལྡེ་མིག་དེ་ཡར་བཏང་ནས་ད་ག་ལམ་སང་དེ་མ་ཐག་པ་མེ་གིས་བཞུས་ནས། མ་བཞུས་ན་ཡིད་ཀྱི་ལྡེ་མིག་དེ་བཞུས་རེད། ཨ་ནི་རྒྱལ་པོ་གསལ་རྒྱལ་དེ་ནས་ཡིད་ཆེས་ནས།

དྲི་ཟ་རྒྱལ་པོ་རབ་དགའ་འདུལ་བའི་ཆེད་དུ་དྲི་ཟ་རང་བཞི་པ་ཆེད་དུ་སྤྲུལ་པ་སོགས་ཐ་མལ་པའི་གཟུགས་བཟུང་ནས་སེམས་ཅན་གྱི་དོན་མཛད་པ་མདོ་སྡེ་ལས་མང་དུ་འབྱུང་བ་ལྟར་རོ། བཅོམ་ལྡན་འདས་ཀྱིས་ཐ་མལ་པའི་གཟུགས་བཟུང་བྱས་ནས་སེམས་ཅན་གྱི་དོན་མཛད་པ། བདག་གིས་བྲམ་ཟེ་ཆུ་བོ་མི་འདུལ་བར་བསད་ཅེས་མི་འདུལ་བས་དང་དེ་འདྲ་ཟེར་གྱི་འདུག་ག། ཧོ། དེ་ཚོ་སྒང་ག་དེ་ནས་སངས་རྒྱས་བཅོམ་ལྡན་འདས་ཐབས་ལ་མཁས་པའི་མཛད་པ་ཟིན་ཏེ། གཉིས་པ་ནང་གི་ཡོན་ཏན་བརྗོད་པའི་སྒོ་ནས་གསོལ་བ་འདེབས་ཚུལ་ནི་ཁྱོད་ཀྱི་ཕུང་ཁམས་སྐྱེ་མཆེད་ཡན་ལག་རྣམས་བདེ་གཤེགས་རིགས་ལྔ་ཡབ་ཡུམ་སེམས་དཔའ་དང་ཁྲོ་བོའི་དབང་པོའི་རང་བཞིན་མཆོག་གསུམ་གྱི་བདག་ཉིད་བླ་མ་མཆོག་ལ་གསོལ་བ་འདེབས་ཞེས་གསུངས་ཏེ། དེ་ལྟར་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་དེ་ཉིད་བདག་ཅག་གི་བླུན་རྨོངས་རྣམས་ཀྱི་སྣང་ངོར་རང་དང་སྐལ་བ་མཉམ་པའི་ཐ་མལ་པའི་ཚུལ་བཟུང་ཡང། ནང་གི་ཕུང་ཁམས་སྐྱེ་མཆེད་རྣམས་ནི་ཐ་མལ་པ་མིན་པར། རིགས་ལྔ་ཡབ་ཡུམ་དང་སེམས་དཔའ་བརྒྱད་དང་ཁྲོ་བོ་བཅུ་ལ་སོགས་པ། མཆོག་གསུམ་མ་ལུས་པ་འདུས་པའི་བདག་ཉིད་དོ་སྙམ་དུ་དད་གུས། དད་གུས་ཆེན་པོ་ཡིས་གསོལ་བ་འདེབས་པའོ། དེ་དག་གི་ཚུལ་ཞིབ་པར་ཚོགས་ཞིང་གསལ་འདེབས་པའི་སྐབས་སུ་བཤད་ཟིན་ཏོ། ཚོགས་ཞིང་སྐབས་སུ་བཤད་ཚར་བ་རེད་བ། བླ་མའི་ཕུང་པོ་ལྔ་པོ་དེ། དེ་ནས་སངས་རྒྱས་རིགས་ལྔ། སངས་རྒྱས་རིགས་ལྔ་ཡིན་པ། ཨ་ནི་ཁམས་བཞི་པོ་དེ་ཡིན་ན་ཡུམ་བཞི། ད་ག་ནང་བཞིན་སྐྱེ་མཆེད་དང་རྩ་རྒྱུས་ལ་སོགས་པ་དེ་ཚོ་ཡིན་ན་བྱང་ཆུབ་སེམས་དཔའ་བརྒྱད། ཡན་ལག་དེ་ཚོ་ཡན་ལག་བཅུ་པོ་དེ་ཡིན་ན་ཁྲོ་བོ་བཅུ་ཡི་རྣམ་པར་ཤར་བ། ཟེར་ཡས་ཀྱི་སྐད་ཆ་ཚོགས་ཞིང་སྐབས་སུ་བཤད་ཚར་བ་ཡིན་ཙང་དེ་བཤད་ཀྱི་མིན་གསུངས་ཡོད་པ་རེད། གསུམ་པ་གསང་བའི་ཡོན་ཏན་བརྗོད་པའི་སྒོ་ནས་གསོལ་བ་འདེབས་ཚུལ་ནི་ཀུན་མཁྱེན་ཡེ་ཤེས་རོལ་པ་ལས་བྱུང་བའི་དཀྱིལ་འཁོར་འཁོར་ལོ་བྱེ་བའི་བདག་ཉིད་དེ་རིགས་བརྒྱའི་ཁྱབ་བདག་རྡོ་རྗེ་འཛིན་པའི་གཙོ་ཟུང་འཇུག་དང་པོའི་མགོན་ལ་གསོལ་བ་འདེབས་ཞེས་གསུངས་ཏེ། གསང་བ་ལྟར་ན་བཀའ་དྲིན་གསུམ་ལྡན་གྱི་རྗེ་བཙུན་རྩ་བའི་བླ་མ་དེ་ཉིད་རྒྱུད་སྡེ་བཞི་ནས་གསུངས་པའི་དཀྱིལ་འཁོར་ཇི་སྙེད་ཅིག་ཡོད་པ་དེ་དག་ཐམས་ཅད་ཀྱི་བདག་པོ་དང། སྤྲུལ་གཞི་དང་བདག་ཉིད་ཡིན་ཞེས་གསལ། རྒྱུད་སྡེ་བཞི་ཀ་ནས་གསུངས་པའི་དཀྱིལ་འཁོར་ག་ཚོད་ཡོད་པ་དེ་ཚང་མ་ཐམས་ཅད་བདག་པོ་དེ་རེད། མདོར་ན་ཕྱོགས་བཅུའི་ཞིང་རབ་འབྱམས་ན་བཞུགས་པའི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་ཐུགས་རྗེ་དང་ཡེ་ཤེས་གཅིག་ཏུ་བསྡུས་པ་ལ་ཁྱབ་བདག་རྡོ་རྗེ་འཆང་ཞེས་མཚན་དུ་བཏགས་པར་བསམས་ནས་མོས་གུས་ཤུགས་དྲག་བྱ་ཞིང་གསོལ་བ་འདེབས་པའོ། ཟུང་འཇུག་དང་པོའི་མགོན་པོ་བསྒྲུབ་ཚུལ་ནི་མཁས་གྲུབ་ཐམས་ཅད་མཁྱེན་པའི

གཉིས་སྤངས་ཟེར། གཉིས་སྤངས་ཟེར་དེ་ག་རེ་སྤངས་པ་རེད་ཟེར་ན། རྩ་རོ་རྐྱང་གཉིས་སུ་རླུང་རྒྱུ་བ་དེ་སྤངས་བྱས་ནས་རྩ་དབུ་མའི་ནང་དུ་ཞུགས་གནས་ཐིམ་གསུམ་བྱེད་བཅུག་པ་དེ་ལ་གཉིས་སྤངས་ཟེར། དྷུ་ཏི་ཟེར་དེ་དང་རྩ་དབུ་མ་ཟེར་དེ་མིང་གི་རྣམ་གྲངས་ཡིན་པ་རེད། འོ་དེ་ལྟ་བུ་རྩ་དབུ་མ་ཡི་ནང་དུ་རླུང་ཚང་མ་ཐམས་ཅད་བསྡུ་བཅུག་བྱས་ནས། ཐིམ་པ་ལས་ཟེར་རླུང་དང་པོ་ཞུགས། དེ་ནས་གནས་དེ་ནས་ཐིམ་པར་བྱེད་བྱས་ནས་དཔེ་དང་དོན་གྱི་འོད་གསལ་རྣམས་རིམ་གྱིས་འཆར་ཞིང་ཟེར།

རིན་འབྱུང་གི་རིགས་ཉི་ཤུ། འོད་དཔག་མེད་ཀྱི་རིགས་ཉི་ཤུ། དོན་གྲུབ་ཀྱི་རིགས་ཉི་ཤུ་མི་བསྐྱོད་པའི་རིགས་ཉི་ཤུ་སྟེ་བརྒྱའོ། གསང་དུ་བ་དེ་དམ་པ་རིགས་བརྒྱ་རིགས་ལྔ་རིགས་གསུམ་རིགས་གཅིག་ཏུ་འཆར་བ་སྐུ་ཡི་རྡོ་རྗེའི་ཏིང་འཛིན་གྱིས་ཟེར་བ་དེ་འདྲ་རིགས་བརྒྱ་དེ་རེད། རིགས་བརྒྱ་པོ་དེ་ཡང་བསྡུ་ན་དེ་ཉིད་རིགས་ལྔ་ལ་འདུས། དེ་ཡང་བསྡུ་ན་གསང་བ་རིགས་གསུམ་དུ་འདུས། གསང་བ་རིགས་གསུམ་པོ་དེ་ཡང་བསྡུ་ན་གསང་ཆེན་རིགས་གཅིག་སྟེ་རྡོ་རྗེ་འཆང་དུ་འདུའོ།

འོ་དེ་ལ་ཉན་ཐོས་ཀྱི་བླ་མ་དགོངས་ཚུལ་ཟེར། དེ་ཁོ་ན་ཉིད་ཀྱི་གསུང་བ་འདུས་པ་དེ་ཉན་ཐོས་ཀྱི་བླ་མ་དེ་བླ་མ་ཁྱོད་ཀྱིས་བཀུར་ཟིན་འདིར་བ། ལྕམ་དྲལ་དེ་བྱས་ནས་རྡོ་རྗེ་སྤྱོད་པ་ལས་གསུང་དུ་དབང་གང་དག་ང་ལ་བཟོས་ཤེས་པ་གང་དག་ང་ལ་བསྒྲགས་ཤེས་པ། སྐྱེ་བོ་དེ་དག་ང་མི་ཐོག་ཟེར། སངས་རྒྱས་བྱས་ནས་ཆོས་སྐུ་བརྟག་ཟེར་དེ་ན་གཞི་བྱས་བྱས་ནས་བླ་མ་ཉན་ཐོས་ཀྱི་སྐུ་ཡིན་ཟེར་དེ་ཁྱོད་ཀྱི་སྐུ་ཡི་ངོ་བོ་ཡིན་པ་དེ་ཉན་ཐོས་ཀྱི་སྐུ་ཟེར་དེ། ཉེས་པ་བར་ཆད་བསྐྱེད་པ་གྲངས་བྱུང་ཞིང་དཔག་མེད་ཡོད་འདིར་ཅི་མཚོན་གྱིས་དེ་ཟེར་དེ་ན་གཞི་བྱས། གསུང་དེ་ཡི་དོན་ནི་མཁས་གྲུབ་ཐམས་ཅད་མཁྱེན་པས། སྙིང་ནང་དཀྲུག་པའི་ཀུན་རྟོག་ཡིད་སྲུབ་སྟེ་སྲིད་པའི་འཁོར་ལོ་རླུང་གི་རྒྱུ་བ་བཅད་ཐམས་ཅད་སྟོང་པ་ལྷན་སྐྱེས་དགའ་བས་འཁྱུད་བདེ་ཆེན་ཆོས་ཀྱི་སྐུ་ལ་ཕྱག་འཚལ་ལོ་ཞེས་གསུངས་པ་ལྟར་ཡེ་ཤེས་དེ་ཡི་གནད་ཤེས་པར་རྟོགས་པ་ལ་འཁོར་བའི་རྩ་བ་བདག་འཛིན་ཡིན་པ་དང། དེ་བཟློག་པ་ལ་གནས་ལུགས་རྟོགས་པའི་ཤེས་རབ་དགོས་པ་དང། ཤེས་རབ་དེ་ཡིས་གོམས་བྱེད་ཀྱི་ཡན་ལག་དང་མ་བྲལ་བར་གོམས་པར་བྱས་པ་ལས་ཐར་པ་ཐོབ་ལུགས་རྣམས་ལ་ཚིག་ཙམ་དུ་མ་སོང་བ། ངེས་པ་གཏིང་ནས་དྲངས་པ་ཞིག་དང་དེའི་སྟེང་དུ་བླ་མེད་ནས་བཤད་པའི་ཐུན་མོང་མིན་པའི་འཁོར་འདས་ཐམས་ཅད་ཀྱི་རྩ་བ་རླུང་གིས་བྱེད་ལུགས་དང། འཁོར་བའི་རྩ་བ་གཅོད་པ་ལ་ཀུན་རྟོག་གཡོ་བྱེད་ཀྱི་རླུང་རྣམས་ཐིམ་དགོས་པ་དང། ཀུན་རྟོག་གཡོ་བྱེད་ཀྱི་རླུང་གི་རྒྱུ་བ་བཅད་པ་ལས་ཐམས་ཅད་མཁྱེན་པ་ཐོབ་བྱེད་ཀྱི་ལམ་སྒྲུབ་ལུགས་དང་དེའི་མཐུ་ལས་བདེ་ཆེན་ཆོས་སྐུ་སྒྲུབ་ལུགས་ལ་སོགས་པ་ཤེས་དགོས་ལ་ཚུལ་དེ་ནི་རྒྱུད་སྡེ་ཐམས་ཅད་ཀྱི་རྩེ་མོར་ཕྱིན་པ་དཔལ་གསང་བ་འདུས་པའི། རྩ་བཤད་ཀྱི་སྙིང་པོའི་དོན་ཡིན་ཞིང་མཐའ་དྲུག་དང་ཚུལ་བཞི་ཡི་ནང་ནས་སྦས་དོན་དུ་བཤད་པ་དང་མཐར་ཐུག་ཏུ་བཤད་པའི་སྙིང་པོ་ཡི་དོན་ཡིན་པས་ཤིན་ཏུ་གསང་བའི་གནས་དེ་རྟོགས་པ་ལ་སྤྱིར་བླ་མེད་ཀྱི་རྒྱུད་སྡེ་མཐའ་དག་དང་ཁྱད་པར་དུ་ཡང་དཔལ། གསང་བ་འདུས་པ་རྩ་བཤད་ཀྱི་དོན་ལ་འདྲིས་པ་ཞིག་དགོས་སོ་སོ་ཟེར། འོ་དེ་སྒྲིབ་མེད་ལྷན་སྐྱེས་དགའ་བའི་རོལ་པ་དང་ཟེར་ཚིག་དེ་ཡིན་ན་དེ་ཁོ་ན་ཉིད་ཀྱི་གསོལ་བ་འདེབས་པ་གཅིག་རེད་པ་དེ་ཞེ་དྲག་གལ་ཆེན་པོ་རེད་སྒྲིབ་མེད་ལྷན་སྐྱེས་དགའ་བའི་རོལ་པ་དང། དབྱེར་མེད་བརྟན་གཡོ་ཀུན་ཁྱབ་ཀུན་གྱི་བདག་ཟེར་ཡག་དེ། དཔེར་ན་ང་རང་ཚོ་ཕར་ཕྱིན་ཐེག་པའི་ལུགས་བྱས་པ་ཡིན་ན་ལམ་ཐུན་མོང་བ་བྱས་པ་ཡིན་ན་ང་ཚོ་སེམས་ཅན་ཐམས་ཅད་འཁོར་བར་འཁོར་བཅུག་མཁན་དེ་ཡིན་ན་བདག་འཛིན་མ་རིག་པ་ཟེར་མཁན་དེ་བྱེད་ཆོག་རེད་བ་བདག་འཛིན་མ་རིག་པ་ཟེར་མཁན་དེས་འཁོར་བར་འཁོར་བཅུག་གི་ཡོད་རེད། ང་རང་ཚོ་དེ་རྟེན་འབྲེལ་བསྟོད་པ་ནང་ལ་འདུག་ཨང། དེ་ནས་འཇིག་རྟེན་རྒུད་པ་ཇི་སྙེད་པ་དེ་ཡི་རྩ་བ་མ་རིག་གསུངས་སོ། འཇིག་རྟེན་རྒུད་པ་ཐམས་ཅད་རྩ་བ་མ་རིག་པ་དེ་ལ་ཐུག་པ་རེད། ཟེར། ཨ་དེ་ཡིན་ཙང་རྩ་བ་མ་རིག་པ་དེ་མེད་པར་བཟོ་ཐུབ་པ་ཡིན་ན་ང་ཚོ་འཁོར་བར་འཁོར་དགོས་ཡོད་མ་རེད། འཁོར་བར་འཁོར་བྱེད་ཀྱི་རྩ་བ་དེ་ཡིན་ན་བདག་འཛིན་མ་རིག་པ་དེ་རེད། བདག་འཛིན་མ་རིག་པ་དེ་ནི་སྤང་བར་བྱེད་པ་ལ་ག་རེ་དགོས་རེད་ཟེར་ན་ཁོ་དང་འཛིན་སྟངས་འགལ་བའི་བློ་གཅིག་གིས་སྤང་བ་མ་གཏོགས་བྱམས་པ་སྙིང་རྗེ་སྒོམ་པ་ལ་སོགས་པ་དང་སྐྱབས་འགྲོ་བྱེད་པ་དང་བྱང་ཆུབ་ཀྱི་སེམས་སྒོམ་པ་ལ་སོགས་པས་སྤང་ཐུབ་ཀྱི་མ་རེད། ཁོ་སྤོང་མཁན་དེས་ཁོ་དང་ཁ་གཏད་ཏག་ཏག་བཅག་ཐུབ་མཁན་གཅིག། ཁོ་བདག་འཛིན་མ་རིག་པ་ཟེར་མཁན་གྱིས་ག་རེ་འཛིན་པ་རེད་ཟེར་ན་ངའོ་སྙམ་དུ་ང་ཡོད་པ་ཅིག་འཛིན་པ་རེད་བ། ང་རང་བཞིན་གྱིས་གྲུབ་པ་ཟེར་མཁན་ཅིག་འཛིན་པ་རེད་བ། ད་ཁོའི་གཉེན་པོ་གཙོ་བོ་བྲམ་སྟེ་ང་རང་བཞིན་མེད་པར་རྟོགས་མཁན། ངའོ་ཟེར་བའི་བློ་དེ་བློ་དོན་མཐུན་མ་ཡིན་པ། འཁྲུལ་ཤེས་ཡིན་པ་དེ་རྟོགས་པའི་བློ་དེ་ཡིས་ནི་ཁོའི་ཁ་གཏད་བཅག་གི་ཡོད་རེད་བ་བདག་འཛིན་མ་རིག་པ། འོ་བདག་འཛིན་མ་རིག་པ་དེའི་སྤོང་བྱེད་ཀྱི་གཉེན་པོ་ལ་བདག་མེད་རྟོགས་པའི་ཤེས་རབ་ལས་ལྷག་པ་ཅིག་ཁྱོན་ནས་མེད་པ་རེད། བདག་མེད་རྟོགས་པའི་ཤེས་རབ། འོ་བདག་མེད་རྟོགས་པའི་ཤེས་རབ་ཟེར་མཁན་འདི་ག་རེ་རེད་ཟེར་ན་ཨ་ནི་ང་རང་བཞིན་མེད་པར་རྟོགས་པའི་བློ་དེ་ང་བདེན་པར་མེད་པར་རྟོགས་པའི་བློ་དེ་རེད། ད་ང་རང་ཚོ་ད་དུང་ནི་ང་ཟེར་ཡག་དེ་བདེན་པར་གྲུབ་པར་འཛིན་བསྡད་ཡོད་རེད་བ། དེ་བདེན་མེད་དུ་རྟོགས་པའི་སྟོང་ཉིད་རྟོགས་པའི་བློ་གཅིག་ཡིན་པ་རེད། འོ་དེ་ལྟ་བུ་དེ་ནི་སྔགས་ཀྱི་ལུགས་བྱེད་ཀྱི་ཡིན་ན་སྔགས་ལུགས་བྱེད་ཀྱི་ཡིན་ན་འཁོར་བའི་རྩ་བ་དེ་བདག་འཛིན་མ་རིག་པ་ཡིན་པ་དེ་བྱེད་པ་རེད། ཡིན་ན་ཡང་ནི་རླུང་དེ་གིས་འཁོར་བའི་རྩ་བ་བྱེད་ཀྱི་ཡོད་པ་རེད་འཁོར་བའི་རྩ་བ་བྱེད་ཀྱི་ཡོད་པ་རེད་རླུང་དེ་གིས།

དྷུ་ཏི་ཟེར་དེ་རྩ་དབུ་མ་ཟེར་དགོས་རེད་པ། འོ་དེ་ལ་བསྡུ་བ་ཟེར། འོ་དེ་ལ་བསྡུས་བྱས་ནས་ད་རྩ་དབུ་མ་ནང་དུ་ཞུགས་གནས་ཐིམ་གསུམ་བྱས་ནས་ཞུགས་གནས་ཐིམ་གསུམ་བྱས་ནས་སྙིང་ཁའི་རྩ་མདུད་མ་ལུས་པ་ཚང་མ་སྣང་ཆར་གྲོལ་ནས་ནི་ལྷན་སྐྱེས་ཀྱི་ཡེ་ཤེས་ཟེར་མཁན་དེ་ཡང་ཆགས་ཀྱི་རེད། དེ་ལྟ་བུ་སྒྲིབ་མེད་ལྷན་སྐྱེས་ཀྱི་བདེ་བ་ཆེན་པོའི་ཡེ་ཤེས་དེ་ཡིན་ན་ཟབ་མོ་སྟོང་པ་ཉིད་ལ་སྙོམས་པར་བཞག་པ་དེ། ཟབ་མོ་སྟོང་པ་ཉིད་དེ། ཕ་རོལ་ཏུ་ཕྱིན་པའི་མདོ་ལས་བཤད་པ་མགོན་པོ་ཀླུ་སྒྲུབ་གསུངས་བཞག་མཁན་གྱི་སྟོང་པ་ཉིད་དེ་དང་སྔགས་ཀྱི་མདོ་ལས་བཤད་པ་དེ་ཕྲ་རགས་ཡོད་མ་རེད་གཅིག་པ་གཅིག་རྐྱང་རེད། ཡུལ་སྟོང་པ་ཉིད་ལ་ཕྲ་རགས་ཡོད་མ་རེད་གཅིག་པ་གཅིག་རྐྱང་རེད། ད་ཡུལ་ཅན་གྱི་བདེ་བ་ཆེན་པོ་ཡེ་ཤེས་དེ་ལྷན་སྐྱེས་ཀྱི་བདེ་བ་གྱི་སྟོང་ཉིད་རྟོགས་པ་དེ་ཡིན་ན་སྔགས་ལ་མ་གཏོགས་ཕ་རོལ་ཏུ་ཕྱིན་པའི་ལོགས་ལ་ཡོད་མ་རེད། ཕ་རོལ་ཏུ་ཕྱིན་པའི་ལོགས་ལ་སེམས་རགས་པ་གཅིག་གི་སྟོང་ཉིད་རྟོགས་དགོས་པ་རེད། སེམས་རགས་པ་གཅིག་གི་སྟོང་ཉིད་རྟོགས་འོག་ཏུ་སུ་བྱེད་དེའི་སྒོ་ནས་ནི་ཚོགས་བསགས་པ་དང་སྒྲིབ་པ་སྦྱོང་བ་ལ་སོགས་པ་སུ་བྱེད་བ་རེད། ད་སྔགས་ཀྱི་ལོགས་ལ་བྱེད་ཀྱི་ཡིན་ན་སེམས་རགས་པ་དེ་མ་ཡིན་པར་ཤིན་ཏུ་ཕྲ་བའི་རླུང་སེམས་ཕྲ་མོ་དེ་གི་སྟོང་ཉིད་རྟོགས་པ་ཡིན་ཙང་ཡང་དེ་སྦྱོར་བ་ཡོད་རེད།

ད་མར་འགོག་པའི་མཐའ་དང་བྲལ་བས་ཨ་ནི་ཀུན་ཏུ་བཟང་པོ་དོན་དམ་གྱི་བྱང་ཆུབ་ཀྱི་སེམས། དོན་དམ་བྱང་ཆུབ་ཀྱི་སེམས་ཟེར་ནི་དེ། འོ་ད་དེ་ལ་གསོལ་བ་འདེབས་པ་རེད་ཟེར་བླ་མ་དེའི་བདག་ཉིད་ཡིན་ཟེར་ནས་གསོལ་བ་འདེབས་པ་རེད། དེ་ཞེ་དྲག་ནུས་པ་ཆེན་པོ་ཞེ་དྲག་རེད་ཚིག་དེ་སྔགས་ཀྱི་ལམ་མཐར་ཐུག་པ་པས་ང་རང་ཚོ་རླུང་སེམས་ཙམ་ལས་མཚན་དཔེའི་བཞིན་ལག་གར་སྒྱུ་འཕྲུལ་དྲ་བའི་དངོས་སུ་ལྡང་བའི་ཚུལ་གཞན་གྱིས་ཆ་ཙམ་དཔོག་པའང་ངོ་མཚར་གནས་ཟེར་གྱི་འདུག་ག། ཨོ་ཐི་པའི་བུ་མེ་སི་ཀའི་བཟའ་བོ་བཞི་བོ་ཞིག་སོང་བར་བ། ཁྱེད་ཀྱི་དུར་ཁྲོད་བཞི་བོ་ཞིག་སོང་བ་རེད། དེ་ཚེ་དེ་གོ་དེ་གོ་ལ་ནི་གྲུ་མཐའ་ཡིན་པ་དེ་ཚོས་ཞེ་དྲག་པའི་ཁོང་ཁྲོ་ཟ་ཡ་ཚིག་པ་ཟ་ཡ་དེ་འདྲ་བྱེད་དགོས། ཀློང་སེང་བཙོང་ནས་ཚེ་དཔལ་བཞི་ལ་དཀར་ཟས་དེ་ཀློང་དང་བསྲེས་ཟས་དེ་ཀློང་སེང་ཕྲ་མོ་གཉིས་ཀ་རྩ་མདུད་མ་ལུས་པར་བྲོས་བྱས་ནས་ཀློང་དང་བསྲེས་འཇོག་པ་བྱས་པ་དེ་ད་ལྟ་བྱ་བ་བྱེད་མི་དགོས་མ་རེད་དེ་དགོངས་དོགས་ཀྱིས་དོགས་ཀྱིས་ཀློང་དང་བསྲེས་གཉིས་པོ་དེ་སྔོན་དུ་བྱོས་ནས།

ཨོ་དེ་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ལས་ནི་ཕ་རོལ་ཏུ་ཕྱིན་པ་དྲུག་པོ་དེ་རང་གི་དགེ་བའི་བཤེས་གཉེན་ཡིན་ཟེར་གསུངས་འདུག་ག་ཡིན་ཙང་བླ་མ་ཆོས་ཀྱི་སྐུར་བལྟ་དེ་ཕ་རོལ་ཏུ་ཕྱིན་པའི་ལོགས་ལས་ཀྱང་གསུངས་པ་རེད། ཞེས་དང་ཤེར་ཕྱིན་ཡོངས་གཏད་ཀྱི་ལེའུ་ལས། ཡོངས་གཏད་ཀྱི་ལེའུ་ཟེར་དེ་བརྒྱད་སྟོང་པ་དང་ཉི་ཁྲི་དང་འབུམ་གསུམ་ཀ་ལས་ཡོངས་གཏད་ཀྱི་ལེའུ་ཟེར་གྱི་འདུག་ཨང་དེ་ཀུན་དགའ་བོ་མདོར་ན་ཇི་ལྟར་ཁྱོད་ཀྱི་སྟོན་པ་ང་ཡིན་པ་དེ་ལྟར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཡང་སྟོན་པ་ཡིན་ནོ་ཞེས་སོགས་རྒྱ་ཆེར་གསུངས་ཏེ། འབྲས་བུ་ཤེར་ཕྱིན་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ལ་བླ་མ་དང་སྟོན་པ། བལྟ་བར་མ་ཟད་ལམ་དུས་ཀྱི་ཕ་རོལ་ཏུ་ཕྱིན་པ་དྲུག་ཀྱང་བླ་མ་དང་སྟོན་པར་བལྟ་བ་སྟེ། དེ་དག་ལ་ནང་གི་ཡོངས་འཛིན་ཞེས་ཕར་ཕྱིན་གྱི་གཞུང་རྣམས་ལས། འཕགས་སྐྱེས་ཀྱི་གཞུང། གཞུང་སློབ་པ་རྣམས་ལ་ཡོངས་སུ་གྲགས་སོ། ངེས་དོན་གྱི་བླ་མ་ཞེས་པ་དང་ངེས་དོན་གྱི་ཡི་དམ་ཞེས་པ་སོགས་ནི་དཔལ་གསང་བ་འདུས་པའི་རྩ་བཤད་ཀྱི་མཐའ་དྲུག་གི་བཤད་པ་ལས་རྒྱ་ཆེར་འབྱུང་བ་ལྟར་རོ། དེ་བཞིན་ལྷན་ཅིག་སྐྱེས་པའི་ཡེ་ཤེས་ཉིད། བརྟན་གཡོ་ཀུན་གྱི་བདག་པོ་དང། དེ་བརྟན་གཡོ་ཀུན་ལ་ཁྱབ་པ་ལ་སོགས་པ་གསུངས། དེ་དག་གི་དོན་ཤིན་ཏུ་རྟོགས་པར་དཀའ་ཞིང།

ཞེས་གསུངས་ཤིང་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་ཉིད་ཀྱིས་ཀྱང་གཞན་གྱི་འགྱུར་མེད་ལྷན་སྐྱེས་བདེ་ཆེན་ལྷན་སྐྱེས་གང་དུ་ཡོང་ན་གཉིས་པ་མེད་པ་ཁྱད་ཆོས་དེ་ཅིག་ཆོས་གསུང་མཐུན་པས་སྔོན་སོང་བརྒྱུད་འཛིན་བཀའ་དྲིན་ཟླ་མེད་རྗེ་བཙུན་བློ་བཟང་ཆོས་ཀྱི་རྒྱལ་མཚན་བཀའ་དྲིན་ཆེན་པོ་སྙིང་ནས་དྲན་པས་གུས་ཤིང་གདུང་བས་གསོལ་བ་འདེབས་སོ་དྲི་བྲལ་བདེ་སྟོང་དབྱེར་མེད་ལྷན་སྐྱེས་མྱོང་བ་སྐྱེ་བར་བྱིན་གྱིས་རློབས་ཤིག་ཞེས་གོང་གསུངས་པ་ལྟར་རོ། བཞི་པ་ཕུར་ཚུགས་སུ་གསོལ་བ་འདེབས་ཤིང་ཏིང་ངེ་འཛིན་གྱི་དབང་བཞི་ལེན་ཚུལ་ནི་ཟེར་ད་ཕུར་ཚུགས་སུ་བསྡུས་ཟིན་གྱི་རེད། ད་ལྟ་དེ་གོང་དུ་བཤད་པ་དེ་ནི་བླ་མའི་ཡོན་ཏན་དེ་ཚོ་དེ་དག་ཏུ་འདུས་པའི་སྒོ་ནས་དེ་ཁོ་ན་ཉིད་ཀྱི་ཡོན་ཏན་གྱི་སྒོ་ནས་ལྟ་བ་ལ་སོགས་པ་ཚོ་ཚར་བྱས་ནས། ད་ཕུར་ཚུགས་སུ་འདེབས་ཟེར་དུས་ཁྱོད་ནི་བླ་མ་ཁྱོད་ནི་ཡི་དམ་ཟེར། ཕུར་ཚུགས་སུ་ཟེར་ཏེ། ཕུར་པ་བཏབ་པ་ནང་བཞིན་བྱས་ནས་ཕུར་པ་བཏབ་པ་ནང་བཞིན་བྱས་ནས་ནི་གཅིག་ཏུ་གསོལ་བ་འདེབས། བླ་མ་ཟེར་ན་ཁྱོད་ཡིན་ཡི་དམ་ཟེར་ན་ཁྱོད་ཡིན་སངས་རྒྱས་ཟེར་ན་ཁྱོད་ཡིན་མཁའ་འགྲོ་ཟེར་ན་ཁྱོད་ཡིན།

དེ་ཡི་ཚེ་དམིགས་པ་ཡིད་ལ་བྱ་ཚུལ་ནི། བཀའ་དྲིན་གསུམ་ལྡན་གྱི་དྲིན་ཅན་རྩ་བའི་བླ་མ་དེ་ཉིད་ལ་སྐྱབས་གསུམ་མ་ལུས་འདུས་པའི་བདག་ཉིད་དུ་བལྟས་ནས། རེ་ས་གཞན་ན་མེད་པའི་བློ་ལིངས་བསྐྱུར་གྱི་སྒོ་ནས་གསོལ་བ་རྩེ་གཅིག་ཏུ་འདེབས་པའོ། དེ་ཡི་སྐབས་སུ་བླ་མའི་ཞབས་ལ་རྩེ་གཅིག་འཇུས་ནས་ཡིན། སྔར་བླ་མའི་ཞབས་ལ་རྩེ་གཅིག་འཇུས་ནས་ཡིན། བླ་མའི་ཞབས་ལ་ཕར་ལག་པ་གཉིས་ཀ་འཛིན་བྱས་ནས། ཨ་ཐོག་སེར་བྱེད་འཛིན་བྱས་ནས་ད་རང་གིས་བསྒུགས་ཏེ་བླ་མའི་ཡི་ཞབས་ལ་སྤྱི་བོ་གཏུགས་བྱས་ནས་ནི་གསོལ་བ་བཏབ་པའི་མོས་པ་བྱེད་དགོས་རེད། སྤྱི་བོ་གཏུགས་ཏེ་གསོལ་བ་འདེབས་སོ། གསོལ་བ་འདེབས་སོ། དེ་ཡང་དྲིན་ཅན་རྩ་བའི་བླ་མ་ཁྱོད་ནི་ཕྱོགས་བཅུའི་རྒྱལ་བ་ཐམས་ཅད་ཀྱི་ཡེ་ཤེས་དང་ཐུགས་རྗེ་གཅིག་ཏུ་འདུས་པའི་ཉམ་ཐག་བདག་འཁོར་བ་དང་ངན་སོང་གི་གཡང་ས་ཆེན་པོ་ལས་དྲངས་ཏེ་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ལ་ཁྲིད་ཕྱིར་རང་དང་སྐལ་བ་མཚུངས་པའི་བླ་མའི་རྣམ་པར་སྤྲུལ་པ་ཡིན་པས་ད་ལྟ་བྱང་ཆུབ་མ་ཐོབ་ཀྱི་བར་དུ་རེ་ས་གཞན་ན་མེད་པས་བདག་སངས་རྒྱས་མ་སླེབས་ཀྱི་བར་དུ་ལམ་སྣ་དྲང་དུ་གསོལ། ཁྱེད་རང་ནི་ང་གི་དྲིན་ཅན་རྩ་བ་ཡིན་པས་ནི་སངས་རྒྱས་མ་ཐོབ་ཀྱི་བར་དུ་ལམ་སྣ་དྲངས་རོགས་གྱིས་ཟེར། ཁྱོད་ནི་བླ་མ་ཟེར་དེ་ཡིན་པ་རེད། ཁྱོད་ནི་དཀོན་མཆོག་གསུམ་པོ་གཅིག་ཏུ་འདུས་པའི་ངོ་བོ་བླ་མའི་རྣམ་པར་ཤར་བ་ཡིན་པས་བདག་སྲིད་ཞིའི་འཇིགས་པ་མཐའ་དག་ལས་མྱུར་དུ་བསྐྱབ་ཏུ་གསོལ་ཟེར། དེ་ནས། ཁྱོད་ནི་ཡི་དམ་མ་ལུས་པ་འདུས་པའི་ངོ་བོ་ཡིན་པས་བདག་ལ་མཆོག་དང་ཐུན་མོང་གི་དངོས་གྲུབ་མྱུར་དུ་སྩལ་དུ་གསོལ། གནས་གསུམ་གྱི་དཔའ་བོ་དང་མཁའ་འགྲོ་ཐམས་ཅད་ཀྱང་བླ་མ་རྡོ་རྗེ་འཆང་ཁྱོད་ཀྱི་བདེ་ཆེན་ཡེ་ཤེས་ཆེན་པོའི་རྣམ་རོལ་ཡིན་པས་ན་ཁྱོད་ནི་མཁའ་འགྲོ་རྣམས་ཀྱི་མངའ་བདག་དང། མཁའ་འགྲོ་མ་ལུས་པ་འདུས་པའི་བདག་ཉིད་ཡིན་པས་བདག་བྱང་ཆུབ་མ་ཐོབ་ཀྱི་བར་དུ་ལམ་མྱུར་དུ་འགྲུབ་པའི་གྲོགས་མཛད་དུ་གསོལ། དུར་ཁྲོད་བརྒྱད་དང་ཡུལ་ཉེར་བཞི་ན་སྤྱོད་པའི་ཆོས་སྐྱོང་སྲུང་མ་ཐམས་ཅད་ཀྱང་བླ་མ་རྡོ་རྗེ་འཆང་ཆེན་པོའི་ཐབས་མཁས་ཕྲིན་ལས་ཀྱི་སྒྱུ་འཕྲུལ་ཡིན་པས་ན་ཁྱོད་ནི་ཆོས་སྐྱོང་མ་ལུས་པ་འདུས་པའི་བདག་ཉིད་ཡིན་པས་བདག་བྱང་ཆུབ་མ་ཐོབ་ཀྱི་བར་དུ་ཕྱི་ནང་གི་བགེགས་ཀྱི་བར་གཅོད་ཐམས་ཅད་ལས་སྲུང་དུ་གསོལ། མདོར་ན་འདི་ཕྱི་བར་དོ་ཐམས་ཅད་དུ་བླ་མ་རྡོ་རྗེ་འཆང་ཆེན་པོ་ཁྱོད་ལས་ལྷག་པ་རེ་ས་གཞན་ན་མེད་པས་ན་ཡང་འགྲོ་བ་མེད་པར་ཐུགས་ཀྱི་ལྕགས་ཀྱུ་ཡིས་ཟོང་ལ་གྱེན་གྱི་ལོག་ཏུ་སུ་ཞིག་སྟོང་ཤུགས་དྲག་པོ་ཡི་སྲོག་བདག་པོ་འོ་ཟེར། ཨོ་ཐུགས་ཁྱོད་ནི་བླ་མ་ཟེར་དེའི་ཚེ་ཡིག་པོ་དེའི་ནང་ཕུ་ཚུགས་བསུ་འདི་ཟེར་དེ་དེ་ཡིན་པ་རེད། དེ་ལྟ་བུ་ཕུ་ཚུགས་སུ་བསུ་འདི་ཡི་ཤུགས་དྲག་པོས་ལེགས་སོང་བྱས་ནས་ཏིང་ངེ་འཛིན་གྱི་དངོས་གཞི་ལས་ཚུལ་ནི་དེ་ལྟར་ལེགས་སོ་གསོལ་བ་བཏབ་པའི་ཐུགས་བླ་མའི་སྐུ་གསུང་ཐུགས་ཀྱི་གནས་ནོར་ལས་བདུད་རྩི་འོད་ཟེར་དཀར་དམར་ཐིག་དཀར་སོགས་རེ་དོགས་ཅི་ཆགས་སྦྱངས་ནས་བདག་ཉིད་ཀྱི་རེ་དོགས་ནད་གསོ་རེ་དོགས་ཅི་ཆགས་ཐེབས་པ་ལས་སྒྲིབ་བྱེད་དག་ཅིང་སྣང་བཏགས་དངོས་གཞི་དང་སྐུ་བཞི་ཐུགས་ཀྱི་བླ་མ་མཉེས་པ་ཅིག་ཇི་བཞིན་ཐེབས་པའི་བྱིན་གྱིས་རློབ་པར་གྱིས། ལོག་པར་སོང་མི་འཚལ། ཨོ་དེ་ཕུར་ཚུགས་སུ་དེ་ལན་གསུམ་བཏབ་པ་དེ་ཡིས་ཟེར་ན་ང་རང་ཚོ་དབང་བཞི་དབང་བཞི་བསྐུར་དུ་གསོལ་ཟེར་བྱས་ནས་གསོལ་བ་བཏབ་པ་དེ་བྱེད་པ་ཡིན་པས། རྡོ་རྗེ་རྣལ་འབྱོར་མའི་ནང་ལ་ཞེས་གདུང་བ། དེ་ནས་ལན་གསུམ་གསོལ་བ་བཏབ་དེའི་སྐབས་ལ་ལན་དང་པོ་དེ་སློབ་མ་གྱིས་ནི་བླ་མ་རྡོ་རྗེ་རྣལ་འབྱོར་མ་ལ་གསོལ་བ་བཏབ། གཉིས་པ་དེ་ཡིན་ན་བླ་མ་རྡོ་རྗེ་ཆོས་ཀྱི་མཐའ་བསྐོར་གྱི་བརྒྱུད་པའི་བླ་མ་རྣམས་ལ་གསོལ་བ་བཏབ།

དེ་ནས་རིམ་དང་ཅིག་ཅར་ཐིམ་པ་ལས་རིམ་པ་བཞིན་དུ་ཐིམ་པ་དང་ཅིག་ཅར་དུ་ཐིམ་པ། སྒྲིབ་བཞི་དག་ཅིང་སྒྲིབ་པ་བཞི་དག་པ། དེ་ནས་སྒྲིབ་པ་བཞི་ཟེར་དེ་དེ་རེད་སྐུ་ཡི་ལུས་ཀྱི་སྒྲིབ་པ། ངག་གི་སྒྲིབ་པ། ཡིད་ཀྱི་སྒྲིབ་པ། བཞི་ཟེར་དེ་ན་ལུས་ངག་ཡིད་གསུམ་ཅིག་ཅར་དུ་བསགས་པའི་སྒྲིབ་པ་ཟེར། སྒྲིབ་བཞི་དག་ཅིང་རྣམ་དག་དབང་བཞི་ཐོབ་ཟེར་བུམ་དབང་ཐོབ་པ་དང། གསང་དབང་ཐོབ་པ་དང་ཤེས་རབ་ཡེ་ཤེས་ཀྱི་དབང་ཐོབ་པ་དང་ཚིག་དབང་ཐོབ་པ་ཟེར་དེ་ཡིན་པ་རེད། སྐུ་བཞི་ཐོབ་ཅིང་ཟེར་ཏེ་སྐུ་བཞི་པོ་དེ་ཡིན་ན། དེ་རེད་པ། ལོངས་སྐུ་སྤྲུལ་སྐུ་ཡེ་ཤེས་ཆོས་སྐུ་ངོ་བོ་ཉིད་སྐུ་ཟེར་བ་དེ་བཞི་པོ་དེ། སྐུ་བཞི་ཐོབ་ཅིང་བླ་མ་གཉིས་པ་ཞིག། དགྱེས་བཞིན་ཐིམ་པས་བྱིན་གྱིས་བརླབས་པར་གསུངས་སོ། ཞེས་གསུངས་ཏེ་དམིགས་པ་ཡིད་ལ་བྱ་ཚུལ་ནི་དེ་ལྟར་ལན་གསུམ་གྱི་བར་དུ་གདུང་ཤུགས་དྲག་པོ་ཡིས་གསོལ་བ་བཏབ་པས་བླ་མ་ཐུགས་དབང་དུ་ཡོད་ཆོས་སྤྱོད་པའི་ཐུགས་གཏིང་ནས་དགྱེས་ཏེ། ད་བླ་མ་ཐུགས་དབང་དུ་ཡོད་ཆོས་རང་ལ་ཐུགས་དཔེ་ཤིན་ཏུ་དགྱེས་པ་བྱས། དེ་དམིགས་པ་བྱས་པ་ཡིན་ན་མ་འོངས་པ་ན་བླ་མ་རྗེས་སུ་བཟུང་ཡོང་རྒྱུའི་དགོས་པ་ཁྱད་པར་ཅིག་ཡོད་རེད།

ཤེས་རབ་ཡེ་ཤེས་ཀྱི་དབང་ཐོབ་ཆོས་སྐུ་སྒྲུབ་པའི་ནུས་པ། ཆོས་སྐུ་སྒྲུབ་པའི་ནུས་པ་བཞག་པའི་མོས་པ་བྱ། བླ་མའི་གནས་གསུམ་གྱི་ཡི་གེ་གསུམ་ལས་བདུད་རྩི་འོད་ཟེར་དཀར་དམར་ཅིག་ཅར་དུ་བབས། རང་གི་གནས་གསུམ་ལ་ཞུགས་སྒོ་གསུམ་ཐུན་མོང་གི་སྡིག་སྒྲིབ་ཐམས་ཅད་སྦྱངས། དབང་བཞི་པ་ཚིག་དབང་རིན་པོ་ཆེ་ཐོབ་འབྲས་བུ་ཟུང་འཇུག་སྒྲུབ་པའི་ནུས་པ་བཞག་ཅིང་དབུ་བརྙེས་པའི་མོས་པ་བརྟན་པོ་བྱའོ། བསྡུ་ན་དེ་ཙམ་དང། ཡང་ན་དབང་བཞི་སོ་སོ་ཡི་བདག་འཕྲོ་གཉིས་སུ་བྱ། ཕྱིར་བྱང་སེར་བརྒྱད་ཙམ་བྱས་ན་དེའི་སྐབས་སུ་དབང་བཞི་བྱིན་རླབས་ཡེ་ཤེས་མི་ཕྱེད་དེ་གཅིག་བར།

དེར་སེམས་དཔའ་མེད་པ་འདྲ་དཔའ་སྐུ་ཡོད་མེད་པ་འདྲ་འདུག་དཔའ་གཉིས་དེ་མཐོང་ཡས་སུ་བྱས་མི་འདུག་ཨ་མ་ང་ལས་ཡོད་དེ་ང་བློ་ལས་ཟིན་པའི་ཡིད་དེ་དག་རྗེས་ཚར་ཤག་འཇིགས་བྱེད་དང་འབྲེལ་བའི་དབང་བཞི་བྱིན་རླབས་ཀྱི་ལེན་ཚུལ་བྱས་པ་རེད་ན་གསང་བ་འདུས་པ་དང་དབང་བཞི་གསང་བ་འདུས་པ་དང་འབྲེལ་བའི་དབང་བཞི་བྱིན་རླབས་དེ་ཡིན་ན་དེ་ནང་ལ་ཡོད་པ་རེད་ལ་ཡེ་མ་གང་ག་ལས་ག་རེ་ཟེར་དགོས་ཡིན་ན་ཁ་ཆེམས་རླུང་བསྐུར་ལ་སོགས་པ་དེ་དེ་ནང་ཡོད་རེད་གསང་བ་འདུས་པ་དང་འབྲེལ་བའི་དབང་བཞི་བྱིན་རླབས་བྱ་ཚུལ།

པདྨ་སྲས་དགུ་པ་ཆེན་པོ་ཞི་ར་ཡོར་བ་བདག་ཅག་རློམ་པས་ན། ད་ལས་རང་གི་ཉན་པ་སྟོང་མེད་པ་ཡིན་ན་བདག་ཅག་གུས་ཆོས་གོ་མ་རེ་ཏེ་དབང་བཞི་བྱེད་ལོ་སྟེ། ཆུ་བོ་རྒྱུན་མ་ཆད་པ་ཡོང་གི་རེད། དབང་བཞི་གིས་བྱེད་ལོ་ཆུ་བོ་རྒྱུན་མ་ཆད་པ་དེ་ཡོང་གི་རེད་ཡིན་ན་ཡང། བདག་ཅག་གུས་ཆོས་གོ་མ་རེ་ཟེར་ལས་རང་གི་ཉན་པ་སྟོང་བཙལ་སོང་ན། དབང་བཞི་བྱེད་ལོ་བརྒྱད་པ་རེ་བྱས་ཏེ་གོ་ལ། བདག་ཅག་རེ་གུས་ཆོས་གོ་རེ་ཟེར།

ཕྱག་གི་སྤྱང་གཟིག་ཡོལ་བ་བཟུང་བའི་བུམ་པ་དཀར་པོ་བྱང་ཆུབ་ཀྱི་སེམས་ཀྱི་བདུད་རྩིས་གང་བ་རྣམས་ཀྱིས་དབང་བསྐུར། གཟུགས་རྡོ་རྗེ་མ་ལ་སོགས་པ་རྣམས་ཀྱིས་བཀྲ་ཤིས་ཀྱི་གླུ་དབྱངས་ཀྱིས་ཤིས་པ་བརྗོད། ཁྲོ་བོ་རྣམས་ཕྱོགས་མཚམས་སུ་བཀོད་དེ་བགེགས་བསྐྲད་ནས་ཨོཾ་སརྦ་ཏ་ཐཱ་ག་ཏ་ཨ་བྷི་ཥེ་ཀ་ཏ་ས་མ་ཡ་ཤྲི་ཡེ་ཧཱུྃ་ཞེས་གསུངས་ཤིང། ཁྲུས་གསོལ་གྱི་ཚུལ་དུ་སྤྱི་བོ་ནས་དབང་བསྐུར་བས། བདུད་རྩི་ཡི་ཆུས་ལུས་ཐམས་ཅད་གང་སྲོག་གཅོད་པ་དང་མ་བྱིན་པར་ལེན་པ་དང་མི་ཚངས་པར་སྤྱོད་པ་ལ་སོགས་པ་ཚེ་རབས་ཐོག་མ་མེད་པ་ནས་ལུས་ཀྱི་སྒོ་ནས་བསགས་པའི་སྡིག་སྒྲིབ་ཐམས་ཅད་དང། ཁྱད་པར་དུ་ཡང་ལུས་ཐ་མལ་དུ་འཛིན་པའི་སྣང་ཞེན་ཀྱི་དྲི་མ་སྦྱངས། ལུས་དྭངས་གསལ་འོད་ཀྱི་རང་བཞིན་ཡེ་ཤེས་ཀྱི། ལྷ་ཡི་སྐུ་ཤིན་ཏུ་གསལ་བར་བྱས་ནས་ཆུ་ཡི་ལྷག་མ་སྤྱི་གཙུག་ཏུ་ཡར་ལུད་པ་ལས་བླ་མའི་ངོ་བོ་མི་བསྐྱོད་པས་དབུ་བརྒྱན་པར་བསམ་ཟེར། ཧོ་དེ་བུམ་དབང་ཟེར་མཁན་དེ་བསྐུར་ཚུལ་དེ་རྟོགས་སུ་ཡོད་རེད་ང་རང་ཚོ་འཇིགས་བྱེད་དུ་བྱས་ནའང་ད་ག་རང་འདོན་རྒྱུ་རེད་གསང་བ་འདུས་པ་དུ་བྱས་ནའང་དེ་འདོན་རྒྱུ་རེད་དེ་གཉིས་ཀ་གཅིག་པ་གཅིག་རྐྱང་རེད་འདོན་ཡས་དེ། ཨོ་དེ་འདོན། དེ་བུམ་པའི་དབང་ཐོབ་གཙོ་བོ་ལུས་ཀྱི་དྲི་མ་སོགས་སྔར་བསགས་སྦྱངས་ཤིང་ཕྱི་མ་ཟློག་པ་དང་ལུས་ཐ་མལ་འཛིན་པའི་སྣང་ཞེན་ཀྱི་དྲི་མ་འཁྲུད་པས་ན་སྐུ་རྡོ་རྗེ་སྦྱངས། བསྐྱེད་རིམ་ཡན་ལག་དང་བཅས་པ་སྒོམ་པ་ལ་དབང་འབྲས་བུ་སྤྲུལ་པའི་སྐུ་སྒྲུབ་པའི་ནུས་པ་ཁྱད་པར་ཅན་བཞག་ཀྱང་མངོན་དུ་སོང་ཞིག། དབང་ལྷ་རྣམས་ཀྱང་རང་གི་ལུས་ལ་ཐིམ་པས་བྱིན་གྱིས་བརླབས་པར་བྱིན་གྱིས་བརླབས་པའི་མོས་པ་བྱའོ་ཟེར་བ་དེ་བུམ་པའི་དབང་ཟེར་མཁན་དེ། སྨིན་པར་བྱེད་ཚུལ་དེ་དེ་ཡིན་པ་རེད། དེ་ནས་སླར་ཡང་བླ་མ་ཐུབ་དབང་རྡོ་རྗེ་འཆང་ཆེན་པོ་ལ་མོས་གུས་ཤུགས་དྲག་པོ་ཡི་སྒོ་ནས་བདག་ལ་གསང་དབང་བསྐུར་དུ་གསོལ་སྙམ། བསྐུར་དུ་གསོལ་སྙམ་དུ་ཡིད་ཀྱིས་གསོལ་བ་བཏབ། གསོལ་བ་བཏབ་པས་བླ་མ་རྡོ་རྗེ་འཆང་ཆེན་པོ་ཡུམ་རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ་དང། སྙོམས་པར་ཞུགས་པའི་སྦྱོར་མཚམས་དང་ཐུགས་ཀ་ནས་འོད་ཟེར་ཕྱོགས་བཅུར་འཕྲོས། ཕྱོགས་བཅུའི་རྒྱལ་བ་ཡབ་ཡུམ་སྤྱན་དྲངས་བླ་མའི་སྤྱི་བོ་ནས་ཞུགས་བྱང་ཆུབ་ཀྱི་སེམས་སུ་ཞུ་བ་བླ་མ་རྡོ་རྗེ་འཆང་ཆེན་པོ་ཡབ་ཡུམ་གྱི་སྦྱོར་མཚམས་ནས་བདུད་རྩི་དཀར་དམར་གྱི་ཚོགས་དང་སྐུ་ཡི་ཆ་ཐམས་ཅད་དེ་བདུད་རྩི་ཡི་རྒྱུན་དཔག་ཏུ་མེད་པ་བྱུང། རང་གིས་རང་ལ་ཐིམ་པས། རང་ལ་ཐིམ་པས་རང་གི་ལུས་ཐམས་ཅད་བདུད་རྩིས་གང་ཞིང། ལྷག་པར་མགྲིན་པའི་གནས་སུ་བདུད་རྩི་དཀར་དམར་དཔག་མེད་ཞུགས་པས། ཐོག་མ་མེད་པ་ནས་རྫུན་ཕྲ་མ། རྫུན་ཕྲ་མ་ཚིག་རྩུབ་ངག་འཁྱལ་ལ་སོགས་པ་ངག་གི་སྒོ་ནས་བསགས་པའི་སྡིག་སྒྲིབ་ཐམས་ཅད་དང། ཁྱད་པར་དུ་ཡང་རླུང་སྔགས་སོ་སོར་སྣང་ཞིང་ཞེན་པའི་དྲི་མ་ཐམས་ཅད་སྦྱངས། ལུས་དྭངས་གསལ་འོད་ཀྱི་རང་བཞིན་ཅན་དུ་གྱུར། ལྷག་པར་རྩ་བའི། རྩ་རླུང། རྩ་རླུང་ཐིག་ལེ་ཁམས་རྣམས་བྱིན་གྱིས་བརླབས་པས་དག་མ་དག་གི་སྒྱུ་ལུས་སྒོམ་པ་ལ་དབང་བར་བྱས་ནས་འབྲས་བུ་ལོངས་སྤྱོད་རྫོགས་པའི་སྐུར་གྲུབ་པའི་ནུས་པ་ཁྱད་པར་ཅན་བཞག་གསང་བའི།